ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་རེས་གཟའ་ཉི་མའི་སྔ་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་དོན་གྲུབ་རྣམ་རྒྱལ་ལགས་དང་གུས་མོ་དབྱངས་སྒྲོན་བཅས་ང་ཚོ་ཐུན་མོང་གིས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན།
དེ་རིང་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་ནག་ནང་ཆོས་མེད་པར་བཟོ་རྒྱུའི་ཐབས་ཤེས་ཇི་ཙམ་བྱས་ཀྱང་དེང་སྐབས་རྒྱ་ནག་ནང་ནང་ཆོས་ལ་དོ་སྣང་གསར་པ་སླེབས་པ་ཞིག་ཆགས་ཡོད་ཅེས་བཀའ་སྩལ་གནང་བའི་གནས་ཚུལ་བཏང་འབྱོར་བྱུང་བ་སོགས་དེ་རིང་གི་གསར་འགྱུར་ཁག་དང། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྦི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནེ་ཏེ་ཧྲི་ཀུ་མཱར་ལ་མཇལ་ཁ་བསྩལ་བ་དང་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གི་ཡུམ་འདས་གྲོངས་སུ་གྱུར་བར་ཐུགས་གསོའི་གསུང་འཕྲིན་བསྩལ་གནང་མཛད་པའི་གནས་ཚུལ་བཏང་འབྱོར་བྱུང་བ་བསྐྱར་ཟློས་ཞུ་རྒྱུ་དང། དེ་ནས་རྒྱལ་བའི་མཛད་རྣམ་དུས་གསུམ་པད་མ་འཛུམ་པའི་ཉིན་བྱེད་ཅེས ྋགོང་ས་མཆོག་གི་གསང་བའི་རྣམ་ཐར་གཙོ་བོར་སྟོན་པའི་རྣམ་ཐར་རྗེ་རྭ་སྟོད་སྐྱོང་བླ་རིན་པོ་ཆེ་ནས་མཛད་པ་དེ་གནས་མཆོག་རྡོ་རྗེ་གདན་དུ་དབུ་འབྱེད་གནང་ཡོད་པའི་གནས་ཚུལ་བཏང་འབྱོར་བྱུང་བ་བསྐྱར་ཟློས་ཞུ་རྒྱུ་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་དང་ལྷན་དུ་བོད་ཀྱི་འགྲེམས་སྟོན་ཁང་གི་སྐོར་གླེང་མོལ་བྱུང་བ་བཅས་ལས་རིམ་ཁག་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་མ་ཞུ་གོང་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་ནག་ནང་ཆོས་མེད་པར་བཟོ་རྒྱུའི་ཐབས་ཤེས་ཇི་ཙམ་བྱས་ཀྱང། དེང་སྐབས་རྒྱ་ནག་ནང་ནང་ཆོས་ལ་དོ་སྣང་གསར་པ་སླེབས་པ་ཞིག་ཆགས་ཡོད་ཅེས་བཀའ་སྩལ་གནང་འདུག་དེའི་སྐོར་ཞིབ་ཕྲའི་གནས་ཚུལ་འདི་གའི་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བ་གསན་རོགས་གནང།
བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཚེས་སུམ་ཅུ་སོ་གཅིག་ཉིན་གྱི་ཞོགས་པ་ཆུ་ཚོད་བརྒྱད་པ་ཙམ་ལ་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་དགེ་བའི་ཕོ་བྲང་ནས་སྐོར་བུ་རླངས་འཁོར་ལ་བཞོན་ཏེ་དུས་འཁོར་གསུང་ཆོས་རྭ་བར་ཆིབས་བསྒྱུར་བསྐྱངས་པ་དང་སྐབས་དེར་ཕེབས་ལམ་གཡས་གཡོན་དུ་རྒྱལ་ཁབ་དང་མི་རིགས་འདྲ་མིན་གྱི་དད་ལྡན་ཆོས་ཞུ་བ་སྟོང་ཕྲག་བརྒལ་བས་ལག་ཏུ་མཇལ་དར་དང་མེ་ཏོག་སོགས་ཐོགས་ཏེ་ཕེབས་བསུ་དང་ཞལ་མཇལ་ཞུས་ཡོད་པ་རེད། དེ་རྗེས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྒྲོལ་མ་ཉེར་གཅིག་གི་རྗེས་གནང་བཀའ་དྲིན་བསྩལ་བ་དང་འབྲེལ་བཀའ་སློབ་ཕེབས་དོན་དུ་རྒྱ་ནག་ནང་ཆོས་མེད་པར་བཟོ་རྒྱུའི་ཐབས་ཤེས་ཇི་ཙམ་བྱས་ཀྱང་དེང་སྐབས་རྒྱ་ནག་ནང་ནང་ཆོས་ལ་དོ་སྣང་གསར་པ་སླེབས་པ་ཞིག་ཆགས་ཡོད་སྐོར་བཀའ་བསྩལ་དོན། ཨ་ནི་རྒྱ་ནག་ནང་ལ་ཆ་བཞག་ན། ནང་པའི་ཆོས་ལ་དུག་ནང་བཞིན་བལྟས་ནས་དཔལ་གྱི་ཆོས་མེད་པ་བཟོ་ཡག་གི་ཐབས་ཤེས་འཇམ་རྩུབ་སྣ་ཚོགས་ཀྱི་ཐོག་ནས་མེད་པ་བཟོ་ཡག་གི་ཨེ་དེ་འབད་རྩོལ་བྱེད་པ་རེད་དེ་རྩ་བ་ཉིད་ནས་འགྲུབ་ཐུབ་ཡག་ཡོད་མ་རེད་ཆོས་མེད་པ་ཆགས་རྒྱུ་ཚབ་ལ་དེ་རིང་ཁ་སང་རྒྱ་ནག་ནང་ལ་ནང་ཆོས་ལ་དོ་སྣང་གསར་པ་སླེབས་བསྡད་ཡག་ཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས། ང་རང་ཚོ་བསམ་བློ་ལོག་ང་ཚོ་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དང་དེ་འདྲས་ཀྱི་བསམ་བློ་བཏང་ནས་སེམས་ལ་སྤྲོ་བ་སྐྱེ་ཡ་ཨ་ཅང་ཅང་དེ་ད་ལྟ་དངོས་ཡོད་གནས་ཚུལ་རྒྱ་ཧོར་བོད་གསུམ་གྱི་ཡུལ་གྲུ་འདི་དེ་སངས་རྒྱས་ཀྱི་ཆོས་ལ་དད་པ་ད་ག་ཨེ་ནས་ང་ལ་ཆ་བཞག་ན་དད་པ་དང་མོས་པ་པས་རྩེ་གཅིག་ཡོད་བསྡད་པ་ཅིག་ཕལ་ཆེར་ཆགས་ཚར་བཞག། དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་ཧོར་བོད་གསུམ་སངས་རྒྱས་ཀྱི་ཆོས་ལ་དམིགས་བསལ་གྱི་ལས་འབྲེལ་ཡོད་བསྡད་པ་ཞིག་ཆགས་ཡོད་པ་བཀའ་སྩལ་དོན། གང་ལྟར་ང་རང་ཚོ་འདི་བཞིན་དེ་མི་རབས་ནས་མི་རབས་སངས་རྒྱས་ཀྱི་ཆོས་མོས་པའི་སྒོ་ནས་ཉམས་ལེན་བྱེད་མཁན་ཞིག་ཆགས་བསྡད་ཡོད་རེད། བོད་མི་རེད་ད་ག་ནང་བཞིན་གྱིས་ཆེན་པོ་ཧོར་ཟེར་སོག་རིགས་འདི་བཞིན་དེ་བྱས། རྒྱ་རིགས་ནང་ལས་མང་པོ་ཞེ་པོ་ཅིག་དཔེར་ན་རྒྱ་ནག་ནང་པའི་ལྷ་ཁང་མང་པོ་ཞིག་ཡོད་རེད་སྔ་མོ་ང་གནས་སྐོར་ལ་ཡོད་ད་གནས་སྐོར་ཟེར་ནས་མི་འདུག་ལྟ་སྐོར་བྱས་ནས་དེ་བ་མང་པོ་འགྲོ་མྱོང་ག་ད་ཨེ་ནས་ནང་པའི་ལྷ་ཁང་མང་པོ་ཡོད་རེད་མི་ཚང་མ་བློ་སེམས་ལ་ཡ་ནང་པའི་ཆོས་ཀྱི་བག་ཆགས་ཅིག་ཡོད་བསྡད་པ་རེད་རྒྱ་ཧོར་བོད་གསུམ་ཅན་འདི་དེ་ད་ལྟ་སངས་རྒྱས་ཀྱི་ཆོས་ལ་ཡ་དམིགས་བསལ་གྱི་ལས་འབྲེལ་ཡོད་བསྡད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། ཡང་ད་རེས་ཀྱི་གསུང་ཆོས་གྲུབ་མཚམས་གསུང་ཆོས་གོ་སྒྲིག་ཚོགས་ཆུང་ཏཱ་ལའི་བླ་མའི་དགེ་རྩ་ཚོགས་པའི་འགན་འཛིན་སྐུ་ཞབས་འཇམ་དཔལ་ཆོས་བཟང་ལགས་ཀྱིས་ཉིན་གསུམ་གྱི་གསུང་ཆོས་ཀྱི་རྩིས་ཁྲ་ཁག་མང་ཚོགས་ལ་སྙན་སྒྲོན་ཞུས་ཡོད་པ་དང་ཐེངས་འདིའི་གསུང་ཆོས་ཐོག་ཁྱོན་ཞལ་འདེབས་སྒོར་འབུམ་ལྔ་བརྒྱ་བཞི་བཅུ་ཞེ་གཅིག་དང་གཅིག་ཁྲི་བརྒྱད་སྟོང། བརྒྱད་བརྒྱ་བཅུ་མེད་བརྒྱད་དང་ཁྱོན་འགྲོ་གྲོན་འབུམ་ལྔ་བརྒྱ་བཞི་བཅུ་ཞེ་གཅིག་དང་གཅིག་ཁྲི་བརྒྱད་སྟོང་བརྒྱད་བརྒྱ་བཅུ་མེད་བརྒྱད་བཅས་ཡིན་འདུག་ཡང་རྗེ་བཙུན་སྒྲོལ་མའི་རྗེས་གནང་ཞུས་པའི་ཕན་ནུས་སྐོར་དགའ་ལྡན་ཤར་རྩེའི་མཁན་པོ་དགེ་བཤེས་བྱང་ཆུབ་སངས་རྒྱས་ལགས་ཀྱིས་གསུང་དོན། སྒྲོལ་མ་འདོན་ཡག་རེད་སྒྲོལ་མའི་གཟུངས་སྔགས་གསོག་སྒྲུབ་ཞུ་ཡག་རེད་འདི་བྱེད་པ་ལ་ཡང་སྒྲོལ་མའི་རྗེས་གནང་དེ་སྔོན་ལ་ཐོབ་པ་ཡིན་ན

ཡང་ད་རེས་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་རྒྱུའི་གོ་སྐབས་ཐོབ་པར་སེམས་ནང་ཚོར་སྣང་ཇི་འདྲ་བྱུང་མིན་ཐད་དད་ལྡན་ཆོས་ཞུ་བ་ཁག་ཅིག་ལ་བཅར་འདྲི་ཞུས་པར་རྒྱ་གར་བྱང་ཕྱོགས་སིམ་ལ་ནས་ཡིན་པའི་ཕ་ཚེ་རིང་བཀྲ་ཤིས་ལགས་ཀྱིས། སྐུ་མདུན་གྱི་འདི་འདྲའི་མཇལ་ཡག་འདི་ད་བསོད་བདེ་ཆེན་པོ་ཡིན་བསམ་གྱི་འདུག་ང་རང་སེམས་པ་དཔེ་མི་སྲིད་དགའ་ཚོར་ཡོང་འདུག་དཔེ་མི་སྲིད་དཔེ་མི་སྲིད་ཁོ་རང།

ཐེངས་འདིའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཐོག་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་དང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ས་སྐྱའི་ཁྲི་འཛིན་རྣམ་གཉིས་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཆེད་ཕེབས་གནང་ཡོད་པ་མ་ཟད་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་མཆོག་དང་མངའ་སྡེའི་ཆོས་རིག་གཙོ་འཛིན་སྐུ་ཞབས་འཇམ་དཔལ་དབང་འདུས་ལགས་ཆེད་ཕེབས་གནང་ཡོད་འདུག་དེ་བཞིན་རྒྱ་གར། འབྲུག་བལ་ཡུལ་དང་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་ཁྱོན་དད་ལྡན་ཆོས་ཞུ་བ་མི་གྲངས་དྲུག་ཁྲི་ལྔ་སྟོང་ལྷག་ཕེབས་ཡོད་པ་དགའ་ལྡན་ཕོ་བྲང་དྲ་རྒྱའི་སྟེང་གསལ་འདུག་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། གཤམ་ལ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བྷི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཏིཤ་ཀུ་མཱར་ལ་མཇལ་ཁ་བསྩལ་བ་དང་སྲིད་བློན་མོ་དྷི་མཆོག་གི་ཡུམ་འདས་གྲོངས་སུ་གྱུར་བར་ཐུགས་གསོའི་གསུང་འཕྲིན་བསྩལ་གནང་མཛད་འདུག་དེའི་སྐོར་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་པའི་གནས་ཚུལ་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆོས་ཕྱོགས་ཀྱི་མཛད་འཕྲིན་སྐྱོང་མུས་ཡིན་པ་ལྟར་སྤྱི་ཟླ་བཅུ་གཉིས་ཚེས་སུམ་ཅུའི་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་བྷི་ཧར་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས་ནི་ཏི་ཤི་ཀུ་མར་མཆོག་ལ་དམིགས་བསལ་གཟིམ་ཆུང་མཇལ་ཁ་བསྩལ་འདུག། མཇལ་ཁ་གྲུབ་མཚམས་སུ་སྤྱི་ཁྱབ་བློན་ཆེན་མཆོག་གིས་གསར་འགོད་པ་ཚོར་གསུངས་དོན། གནས་མཆོག་རྡོ་རྗེ་གདན་ནི་རྒྱ་གར་ཙམ་མིན་པར་འཛམ་གླིང་གི་གནས་མཆོག་ལ་ངོས་འཛིན་བྱེད་མུས་ཡིན། ཏོག་དབྱིབས་ནད་དུག་གི་རྐྱེན་གྱིས་ད་བར་འདི་ལྟ་བུ་ཡི་མི་མང་འདུ་འཛོམས་ཐུབ་མེད་ཀྱང་ད་སྐབས་རྒྱལ་ཁབ་ཕྱི་ནང་ནས་མི་མང་མང་པོ་ལྷན་འཛོམས་བྱུང་བར་ཧ་ཅང་གི་དགའ་པོ་བྱུང། འདི་ནི ྋགོང་ས་ཏཱ་ལའི་བླ་མ་མཆོག་གི་མཛད་རྗེས་ལ་བརྟེན་ནས་བྱུང་བ་ཞིག་ཡིན། ྋགོང་ས་མཆོག་གནས་འདིར་ག་དུས་ཕེབས་པ་ཡིན་ནའང་ངས་མཇལ་ཁ་ཞུ་གི་ཡོད། ལྷག་དོན་དུ་མགོན་པོ་གང་ཉིད་མཆོག་ལ་ངས་རྟག་ཏུ་སེམས་གཏིང་ནས་གུས་ཞབས་དང་བརྩི་བཀུར་ཞུ་བཞིན་ཡོད་ཅེས་གསུངས་འདུག་གཞན་ཡང་སྤྱི་ཟླ་བཅུ་གཉིས་ཚེས་སུམ་ཅུའི་ཉིན་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་གི་ཡུམ་ཧི་ར་བ་དགོངས་པ་རྫོགས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནས་སྲིད་བློན Modi མཆོག་གི་མཚན་ཐོག་ནས་ཐུགས་གསོ་ཡི་གསུང་འཕྲིན་ཞིག་བསྩལ་འདུག་པ་དེའི་ནང་ངོས་ད་ལྟའི་ཆར་གནས་མཆོག་རྡོ་རྗེ་གདན་དུ་གནས་སྡོད་བྱེད་མུས་ཡིན་པས་སྐུ་ཉིད་ཀྱི་ཡུམ་གྱི་ཆེད་དུ་བསྔོ་སྨོན་ཞུ་བཞིན་ཡོད་སྐུ་ཉིད་ཀྱི་ཡུམ་ཆེན་དགུང་ལོ་དགུ་བཅུ་གོ་དགུ་པར་འཚོ་བཞུགས་ཡག་པོ་ཐུབ་ཡོད། ཁོ་མོས་རང་གི་བུ་རླབས་ཆེན་གྱི་རྒྱལ་ཁབ་འདི་ཡི་སྲིད་བློན་དུ་བདམས་ཐོན་བྱུང་བར་སྤོབས་པ་སྐྱེ་གཞིར་གྱུར་ཡོད་པ་ནི་བརྗོད་མི་དགོས་པ་ཞིག་རེད་ཅེས་ཐུགས་གསོ་མཛད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། རྒྱལ་བའི་མཛད་རྣམ་དད་གསུམ་པད་མོ་འཛུམ་པའི་ཉིན་བྱེད་ཅེས ྋགོང་ས་མཆོག་གི་གསང་བའི་རྣམ་ཐར་གཙོ་བོར་སྟོན་པའི་རྣམ་ཐར་ཞིག་རྭ་སྟོད་སྐྱོང་བླ་རིན་པོ་ཆེ་མཆོག་ནས་མཛད་པ། གནས་མཆོག་རྡོ་རྗེ་གདན་དུ་དབུ་འབྱེད་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་པེ་སོག་ཚང་ལགས་ཀྱིས་བཏང་པའི་གནས་ཚུལ་གསན་རོགས་གནང། རྒྱལ་བའི་མཛད་རྣམ་དད་གསུམ་པད་མོ་འཛུམ་པའི་ཉིན་བྱེད་ཅེས ྋགོང་ས་མཆོག་གི་གསང་བའི་རྣམ་ཐར་གཙོ་བོར་སྟོན་པའི་རྣམ་ཐར་ཞིག་རྭ་སྟོད་སྐྱོང་བླ་རིན་པོ་ཆེ་མཆོག་ནས་མཛད་པ་གནས་མཆོག་རྡོ་རྗེ་གདན་དུ་དབུ་འབྱེད་གནང་ཡོད་སྐད། ལོ་འདིར་དགུང་ལོ་བརྒྱ་ཐམ་པ་གི་ཐོག་གི་དགོངས་པ་གཞན་དོན་དུ་གཤེགས་པ་རྭ་སྟོད་སྐྱོང་བླ་རིན་པོ་ཆེ་ངག་དབང་བློ་བཟང་བཤད་སྒྲུབ་བསྟན་པའི་སྒྲོན་མེ་མཆོག་ནས་མཛད་པ། བོད་མི་གི་དབུ་ཁྲིད་གོང་ས་མཆོག་གི་གསང་བའི་མཛད་རྣམ་གཙོ་བོར་སྟོན་པ། རྒྱལ་བའི་མཛད་རྣམ་དད་གསུམ་པད་མོ་འཛུམ་པའི་ཉིན་བྱེད་ཅེས་པ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་སུམ་ཅུ་གི་ཉི་མ་གནས་མཆོག་རྡོ་རྗེ་གདན་དུ་དབུ་འབྱེད་གནང་ཡོད་ཅིང། ཕྱག་དེབ་དེའི་རྩོམ་སྒྲིག་སོགས་ལ་སྔ་ཕྱིར་འབྲེལ་ཡོད་ཀྱི་རྭ་སྟོད་དགེ་བཤེས་བློ་བཟང་བྱམས་པ་ལགས་ནས། མཛད་རྣམ་དེ་ནི་སྐྱོང་བླ་རིན་པོ་ཆེས་ལོ་བཅུ་གྲངས་ཀྱི་ཡར་སྔོན་ནས་མགོ་བརྩམས་པ་ཞིག་དང། རྩོམ་སྟངས་གི་རྣམ་པ་ནི་ཇོ་བོ་རྗེའི་རྣམ་ཐར་ས་བཅད་དང་གཅིག་པ་གི་ཚུལ་གྱིས་བརྩམས་ཡོད་པ། ནང་དོན་ནི་གཙོ་ཆེར་རྒྱལ་བ་རིན་པོ་ཆེའི་ཉིན་ཞག་ཕྲུགས་གཅིག་གི་ཐུགས་དམ་ཉམས་བཞེས་ཀྱི་སྐོར་རེ་གསལ་བོར་འཁོད་ཡོད་པ་གི་ཁར། རྣམ་ཐར་གཞན་དང་མི་འདྲ་བ་ཞིག་ནི་གསང་བའི་རྣམ་ཐར་ཅུང་ཟད་དུ་འཁོད་ཡོད་པ་རྣམས། རྣམ་ཐར་གཞན་དང་མི་མཐུན་པ་རྣམས་རྒྱལ་བ་རིན་པོ་ཆེར་ཁ་ཐུག་བཀའ་འདྲི་དགོངས་སྐོར་ཞུས་ཏེ། ཧ་ཅང་བརྟན་པོ་གནང་ནས་ཟིན་བྲིས་ཕབ་ཡོད་པ་སོགས་འབྲེལ་བརྗོད་གནང་གི་འདུག། ས་བཅད་གསུམ་གི་སྒོ་ནས་མར་བརྩམས་བཞག་གནང་ཡོད་རེད། དེ་ནས་ད་སྤྱི་བཏང་ནམ་རྒྱུན་ཡོངས་གྲགས་ཀྱི་དེའི་མཛད་རྣམ་དང་འདྲ་པོ་འདྲ་པོ་རེད་ཡིན་ནའི་གཙོ་བོ་གཙོ་དེ་དག་དེ་དེའི་ནང་ལོགས་ལ་རྒྱལ་བ་རིན་པོ་ཆེ་གི་དེའི་མཛད་རྣམ་དེ་དཔེར་ན་ཉིན་ཞག་ཕྲུགས་གཅིག་གི་དེ་ནས་ཐུགས་དམ་ཉམས་བཞེས་སྐོར་དེ་དགའ་རབ་ཅིག་གསལ་པོ་ཡོད་རེད་དེ་ནས།

གང་ལྟར། མཛད་རྣམ་དེ་དཔེ་བརྟན་པོ་ཞེ་པོ་ཞིག་གནང་ཡོད་རེད་དེ། གཞན་ཡང་མཛད་རྣམ་གྱི་མཇུག་ཐོག་དེར་རིགས་གསུམ་གཅིག་སྒྲུབ་ཅིག་བརྩམས་ཡོད་པ་གི་ནང། རྒྱལ་བ་རིན་པོ་ཆེས་སློབ་དཔོན་རིན་པོ་ཆེ་དང་རྗེ་རིན་པོ་ཆེ། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་གསུམ་ཐུགས་རྒྱུད་གཅིག་པར་སྒྲུབ་གནང་ཡོད་པ་འཁོད་འདུག་ཅེས་འབྲེལ་བརྗོད་གནང་གི་འདུག། དེ་ནས་ད་མཛད་རྣམ་དེ་རྐུབ་དེ་ལ་གཙོ་བོ་དེ། རྗེས་མ་དེ་དེ་བྱས་ཡོད་རེད་རིགས་གསུམ་གཅིག་སྒྲུབ་ཅེས།

དེབ་དེ་མང་པོ་ཞེ་དྲག་མེད་པར་བྱས། མདོར་བསྡུས་པོ། ད་བལྟ་བདེ་པོ་ཞིག་དང་ཚང་མར་ཕར། གོ་བདེ་པོ་ཞིག་ཅིག་བརྩམས་གནང་ཞེས་ཞུ་ཡ་ཡིན། གསང་བའི་རྣམ་ཐར་དེར་གོང་ས་མཆོག་ལ་དཔལ་རྡོ་རྗེ་འཇིགས་བྱེད་ཀྱི་ཞལ་གཟིགས་བྱུང་བ་དང། རྗེ་བཙུན་འཇམ་པའི་དབྱངས་ཀྱི་ཞལ་གཟིགས་བྱུང་བ། ཡུམ་རྡོ་རྗེ་རོ་ལངས་མའི་ཞལ་གཟིགས་བྱུང་བ་སོགས་འཁོད་ཡོད་པ་གི་མིར། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་བཅས་ཐུགས་རྒྱུད་དུ་འཁྲུངས་པ་གསལ་བོར་འཁོད་ཡོད་པ་འབྲེལ་བརྗོད་གནང་གི་འདུག། ད་གིན་ལྷ་དང་བླ་མ་གི་ཞལ་གཟིགས་བྱུང་ཡ་དེ་ཚོ་དེ་ཚོ་གསང་བའི་རྣམ་ཐར་འདྲ་བ་ཞིག་ལ་འོ་དེ་འདྲའི་འདྲ་བ་ཅིག་ཡིན་ན་དཔེར་ན་དེའི་ནང་ལོགས་ལ། ད་དེ་འཇིགས་བྱེད་ཀྱི་ཞལ་གཟིགས་བྱུང་ཡ་དེ་ཚོ་དང་བྱས། འཇམ་དཔལ་དབྱངས་ཀྱི་ཞལ་གཟིགས་བྱུང་ཡ་དེ་ཚོ་དང་དེ་ནས། ཡུམ་རྡོ་རྗེ་རོ་ལངས་མའི་ཞལ་གཟིགས་བྱུང་ཡ་དེ་ཚོ། དགའ་རབ་གསལ་པོ་བཀོད་བཞག་ཡོད་རེད་དེ་ནས། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་རྟོགས་པའི་ཤེས་རབ་ཡང། ཐུགས་རྒྱུད་ལ་ཡར་གོང་འཕེལ་འགྲོ་ཡ་དེ་ཚོ་འོ་དེ་ཚོ་དགའ་རབ་དགའ་རབ་གསལ་པོ་བཀོད་བཞག་བཞག་ད་དེ་ཚོ་གསང་བའི་རྣམ་ཐར་ཟེར་ནས་དེ་འདྲའི་ཅི་འདྲའི། ལྷ་དང་བླ་མ། ཞལ་གཟིགས་བྱུང་ཡ་དེ་ཚོ་འོ་དེ་ཚོ་དགའ་རབ་དགའ་རབ་ཡོད་ད་དེ་ཚོ་ཕ་རྒན་ཚང་མ་ནང་ན་ཡོད་ནམ་མེད་ན་ཤེས་མ་སོང། དེའི་ནང་དེ་ཚོ་དགའ་རབ་གསལ་པོ་བཀོད་བཞག་བཞག། མཛད་རྣམ་དེར་ཐོག་མར་གོང་ས་མཆོག་རིགས་རུས་ཕུན་སུམ་ཚོགས་པར་སྐྱེ་བ་བཞེས་པ་གི་ཚུལ་དང། གཉིས་པ་རྟེན་དེ་ལ་ཡོན་ཏན་བརྙེས་པ་གི་ཚུལ། གསུམ་པ་བསྟན་པ་ལ་བྱ་བ་མཛད་པའི་ཚུལ་སོགས་ས་བཅད་ཆེན་པོ་གསུམ་དུ་གཙོ་ཆེར་བགོས་ཡོད་པ་དང། རྭ་སྟོད་སྐྱོང་བླ་རིན་པོ་ཆེ་མཆོག་ནི་མདོ་སྟོད་བྲག་གཡབ་ཏུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་གསུམ་གྱི་ལོར་འཁྲུངས་པ་དང། བོད་ཀྱི་འབྲས་སྤུངས་དགོན་པ་དང་རྒྱུད་སྟོད་གྲྭ་ཚང་དུ་མདོ་སྔགས་ཀྱི་གཞུང་ཆེན་ལ་གསན་བསམ་གནང་ཡོད་པ་དང་མཚུངས་སུ། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ཀྱི་ལོ་ནས་ཨ་མི་རི་ཁ་དང་ཡུ་རོབ་སོགས་སུ་ཕེབས་ནས་ནང་ཆོས་སློབ་ཁྲིད་དང་ལམ་སྟོན་སོགས་གནང་ཡོད་པ་དང་ཆབས་ཅིག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་གི་ཟླ་བ་ལྔ་པ་གི་ཚེས་པ་ཉེར་བཞི་གི་ཉི་མ། བཞུགས་སྒར་རྡ་རམ་ས་ལར་དགོངས་པ་གཞན་དོན་དུ་བཞག་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།

གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེའི་གསུང་ཆོས་ཞུས་གནང་ཡོད་པ་རེད། རྩ་བའི་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ལོ་གཉིས་ལྷག་ཙམ་རིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་གནང་ཐུབ་མེད་པ་སོང་ཐེངས་འདིར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་བསྩལ་གནང་བཞིན་པའི་གསུང་ཆོས་འདིའི་སྐབས་འཛམ་གླིང་ས་ཕྱོགས་གང་ས་ནས་དད་ལྡན་ཆོས་ཞུ་བ་མི་གྲངས་ཁྲི་ཚོ་མང་པོ་བཅར་གནང་ཡོད་པ་རེད། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་ནས་ཉེ་ཆར་རྒྱ་ནག་གཞུང་ནས་བོད་དང་ཤིང་ཅང་སོགས་ཀྱི་ནང་ཆོས་དད་རང་དབང་ལ་དམ་དྲག་གིས་བོད་མི་དང་ཡུ་གུར་བའི་ངོ་བོ་རྩ་བརླག་ཏུ་གཏོང་བཞིན་པའི་སྙན་ཐོ་འདོན་སྤེལ་བྱས་ཡོད་ཅིང་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་འདྲའི་སྲིད་བྱུས་མཚམས་འཇོག་ཡོང་སླད་ཨ་རི་གཞུང་གི་ངོས་ནས་རྒྱ་ནག་ལ་གདོང་ལེན་ཇི་ལྟར་གནང་ཕྱོགས་སྐོར་ཡིག་ཐོག་དྲི་བ་ཞུས་པར་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གི་ཚོགས་གཙོའི་མཚན་ཐོག་ནས་ཨ་རིའི་གཞུང་གི་ངོས་ནས་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ལ་ཉེས་ཆད་འགེལ་དགོས་པ་སོགས་བཀའ་ལན་གནང་ཡོད་པ་རེད། དེ་ཡང་ཁ་ས་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་གསར་འགོད་བསྒྲགས་གཏམ་ཞིག་སྤེལ་ཏེ་རྒྱ་ནག་གཞུང་གིས་གོ་རིམ་འཆར་གཞི་ལྡན་པའི་སྒོ་ནས་རྒྱ་ནག་ནང་ཆོས་དད་རང་དབང་ལ་སྟངས་འཛིན་ཤུགས་ཆེ་བྱེད་བཞིན་ཡོད་པ་གསུངས་ཡོད་པ་རེད། ཉིན་དེ་རང་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་ལ་རྒྱ་ནག་གཞུང་ནས་བོད་མི་དང་ཡུ་གུར་བའི་ཐུན་མོང་མ་ཡིན་པའི་ངོ་བོ་རྩ་མེད་བཟོ་རྒྱུའི་སྲིད་བྱུས་འགོག་སྲུང་སླད་ཨ་རིའི་གཞུང་དང་དེ་བཞིན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་བཅས་ནས་གདོང་ལེན་ཇི་ལྟར་གནང་ཕྱོགས་སྐོར་ཡིག་ཐོག་འདྲི་རྩད་གནང་ཡོད། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གི་ལས་བྱེད་པ་བེ་རོ་ནི་ཀ་ཞུ་བས་ཆོས་དད་རང་དབང་ལྷན་ཁང་གི་ཚོགས་གཙོ་ནོ་རི་ཀྲུག་གུར་ལགས་ཀྱི་མཚན་ཐོག་ནས་བཀའ་ལན་ཞིག་གནང་པའི་ནང། ཨ་རིའི་གཞུང་དང་མཉམ་འབྲེལ་རྒྱལ་ཚོགས། དེ་བཞིན་ཨ་རིའི་མཐུན་ཕྱོགས་རང་དབང་དམངས་གཙོའི་རྒྱལ་ཁབ་ཚོས་རྒྱ་ནག་གཞུང་ནས་བོད་མི་དང་ཡུ་གུར་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་པའི་སྲིད་བྱུས་ཙམ་དུ་མ་ཟད། དེ་དག་གིས་ཆོས་ཕྱོགས་ཀྱི་རྩ་ཆེའི་གནས་ས་དང་རིག་གཞུང་བཅས་པ་ཤུལ་མེད་དུ་བཟོ་བཞིན་པའི་གནད་དོན་དེ་གླེང་སྟེགས་གང་སར་གླེང་དགོས་པ་དང་ལྷག་པར་དུ་རྒྱ་ནག་གཞུང་ནས་ཆོས་དང་རིག་གཞུང། འགྲོ་བ་མིའི་ཐོབ་ཐང་བཅས་པ་སྲུང་སྐྱོབ་བྱེད་དགོས་པ་དེ་རྒྱ་ནག་གི་འགོ་ཁྲིད་ཚོར་ཁ་གསལ་བརྡ་ལན་སྤྲོད་དགོས་པ་ཡིན་པ་མ་ཚད་བོད་དང་ཤིན་ཅང་ཁུལ་དུ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་འབྲེལ་བའི་སྒེར་དང་རྒྱ་ནག་གི་དཔོན་རིགས་དེ་བཞིན་བཟོ་ཚོང་ལས་ཁང་ལ་སོགས་པར་ཉེས་ཆད་འགེལ་བའི་སྲིད་ཇུས་བརྟན་པོ་སྲུང་དགོས་པ་གསུངས་འདུག། ཡང་འདི་ག་རླུང་འཕྲིན་ཁང་གིས་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་ལ་ཉེ་སྔོན་སྤྱི་ཟླ་བཅུ་པའི་ཚེས་བཅུ་ཉིན་རྒྱ་ནག་ཏུ་བཅའ་བཞུགས་ཨ་རིའི་གཞུང་ཚབ་པ Nicholas Burn ལགས་ཀྱིས་རྒྱ་ནག་གཞུང་ནས་བོད་དང་ཤིན་ཅང་གཉིས་སུ་མི་སྤྱོད་ལས་བརྒལ་བའི་གདུག་རྩུབ་ཅན་གྱི་སྲིད་བྱུས་མཚམས་འཇོག་བྱེད་དགོས་པར། མི་སྤྱོད་ལས་འདས་པའི་གདུག་རྩུབ་ཅན་གྱི་སྲིད་བྱུས་མཚམས་འཇོག་བྱེད་དགོས་ལུགས་གསུངས་པར་རྒྱ་ནག་གཞུང་ནས་དེ་ནི་རྒྱ་ནག་གི་ནང་སྲིད་ལ་ཐེ་ཇུས་བྱེད་པ་ཡིན་ལུགས་སྐྱོན་བརྗོད་བྱས་པའི་ཐོག་དགོངས་ཚུལ་བཀའ་འདྲི་ཞུས་པར། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ངོས་ནས་གཞུང་ཚབ་པ Nicholas Burns ལགས་ཀྱིས་དེ་འབྲེལ་གནད་དོན་གླེང་སློང་གནང་བར་དགའ་བསུ་དང་བསྔགས་བརྗོད་ཞུ་གི་ཡོད་ལ་དེ་ལྟ་བུའི་གཏམ་བཤད་བརྒྱུད་དེ་རྒྱ་ནག་གི་སྲིད་བྱུས་ལ་རིམ་པས་འགྱུར་བ་འགྲོ་རྒྱུའི་རེ་བ་གནང་གི་ཡོད་ཅེས་བཀའ་ལན་གནང་ཡོད་པ་རེད། ཡང་རྒྱ་ནག་ནས་སི་པན་ནང་འགྲུལ་པ་ཡོང་མཁན་ཚོར་གནམ་ཐང་ནས་ཏོག་དབྱིབས་ནད་ཡམས་བརྟག་དཔྱད་གནང་དགོས་པ་སི་པན་གཞུང་གིས་བཀའ་རྒྱ་བཏང་གནང་འདུག་དེ་རིང་རེས་གཟའ་སྤེན་པའི་ཉིན་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་ནས་མཁའ་ལམ་བརྒྱུད་སི་པན་ནང་འགྲུལ་པ་ཡོང་མཁན་ཚོ་དེ་རིང་རེས་གཟའ་སྤེན་པ་ནས་བཟུང་གནམ་ཐང་ནས་རྒྱ་ནག་གི་འགྲུལ་པ་ཚོར་ཏོག་དབྱིབས་ནད་ཡམས་འགོས་ཡོད་མིན་བརྟག་དཔྱད་བྱེད་དགོས་ཀྱི་ཡོད་པ་སི་པན་གཞུང་གིས་བཀའ་བཏང་གནང་འདུག་སྔོན་འགོག་ཐབས་ལམ་དེ་ནི་ཉུང་མཐར་ཡང་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་བར་གནང་རྒྱུ་ཡིན་པ་དང་རྒྱ་ནག་ནས་སི་པན་ནང་འགྲིམ་འགྲུལ་བྱེད་མཁན་འགྲུལ་པ་ཡོངས་སུ་རྫོགས་པར་བཟོད་བསྲན་གནང་ཆེད་གནམ་ཐང་རང་ནས་ཚ་བ་བརྟག་དཔྱད་བྱེད་དགོས་པ་མ་ཟད། ཏོག་དབྱིབས་ནད་ཡམས་འགོས་ཡོད་མིན་ཡང་བརྟག་དཔྱད་བྱེད་དགོས་ཀྱི་ཡོད་པ་སི་པན་གཞུང་འབྲེལ་འཕྲོད་བསྟེན་ལས་ཁང་གིས་གསལ་སྟོན་གནང་འདུག་ཡང་སི་པན་གྱི་འཕྲོད་བསྟེན་བློན་ཆེན་སྐུ་ཞབས Carolina Darias མཆོག་གིས་རྒྱ་ནག་ནས་ནད་འབུ་གསར་པ་འཁྱེར་ཡོང་སྲིད་པའི་ཐོག་ལ་བློ་འཚབ་ཆེན་པོ་འདུག་ཅེས་ཁ་སང་རེས་གཟའ་པ་སངས་ཉིན་གསར་འགོད་ལྷན་ཚོགས་ཐོག་གསལ་སྟོན་གནང་འདུག། ཡང་ཁོང་གིས་རྒྱ་ནག་ནང་གི་འཕྲོད་བསྟེན་གྱི་གནས་སྟངས་ལ་གཞིགས་པའི་ང་ཚོས་འབྲེལ་བ་བྱེད་སྐབས་བྱ་སྤྱོད་གང་འདྲ་ཞིག་སྤེལ་དགོས་མིན་གསལ་པོ་ཤེས་རྟོགས་ཡོད་ཡིན་ན་ཡང་དེ་དང་མཉམ་དུ་ལག་བསྟར་གང་མགྱོགས་བྱེད་དགོས་ཀྱི་རེད་ཅེས་དང་རྒྱ་ནག་ནས་སི་པན་གྱི Madrid གནམ་ཐང་དུ་དེ་རིང་རེས་གཟའ་སྤེན་པའི་ཕྱི་དྲོ་ཆུ་ཚོད་དྲུག་པའི་ཐོག་འགྲུལ་པ་འབྱོར་མཁན་ནས་བརྟག་དཔྱད་བྱེད་སྒོ་ཐོག་མ་དེ་འགོ་བཙུགས་རྒྱུ་ཡིན་ལུགས་སི་པན་འཕྲོད་བསྟེན་བློན་ཆེན་གྱི་བསྒྲགས་གཏམ་ནང་གསལ་ཡོད་པ་རེད། རྒྱ་ནག་ནང་ཏོག་དབྱིབས་ནད་ཡམས་དེ་སྔར་བརྩད་གཡུག་པ་ལྟར་འགོས་ཁྱབ་ཤུགས་ཆེ་བྱུང་ནས་ད་ཆ་རྒྱ་ནག་ནང་དཔལ་འབྱོར་སོགས་གང་ཅིའི་ཐད་ནས་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་ཡོད་པའི་ཐོག་འཛམ་གླིང་ས་ཕྱོགས་གང་ས་ནས་རྒྱ་ནག་ནང་འགོས་ཁྱབ་འབྱུང་བཞིན་པའི་ཏོག་དབྱིབས་ནད་ཡམས་ལ་དོགས་ཟོན་བྱེད་དགོས་པའི་གནས་སྟངས་སུ་གྱུར་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། ཕྱི་ལུགས་གནམ་ཚེས་ཤར་ལ་ཉེ་བའི་སྔ་ནུབ་ཏུ་རྒྱ་ནག་ནང་སྤྱི་ཚོགས་དྲ་ལམ་ཐོག་ཁོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་དང་འབྲེལ་བའི་གླེང་སློང་དང་བསམ་ཚུལ་སྤེལ་རེས་སོགས་བཀག་སྡོམ་བྱས་ཡོད་འདུག། རྒྱ་ནག་གཞུང་གི་ཏོག་དབྱིབས་ནད་ཡམས་རྩ་མེད་ཟེར་བའི་དམ་དྲག་གི་སྲིད་བྱུས་ལ་མང་ཚོགས་ཁྲོད་ནས་ངོ་རྒོལ་ཤུགས་ཆེན་ཐོན་པའི་རྗེས་ཟླ་བ་འདིའི་འགོ་སྟོད་དུ། རྒྱ་ནག་གཞུང་ནས་ཏོག་དབྱིབས་ནད་བརྟག་དཔྱད་རིམ་པ་བྱེད་དགོས་པའི་ཆ་རྐྱེན་དང་ནད་པ་ཟུར་བཀག་བྱེད་རྒྱུ། དེ་བཞིན་ཐེམ་སྤང་བཀའ་རྒྱ་བཏང་པ་སོགས་དམ་དྲག་གི་སྲིད་བྱུས་དེ་རིགས་ལྷོད་དུ་བཏང་ཡོད་ཅིང། དེ་རྗེས་གློ་བུར་དུ་རྒྱ་ནག་རྒྱལ་ཡོངས་སུ་ནད་འགོས་ཁྱབ་ཇེ་ཆེར་སོང་ནས་དཔལ་འབྱོར་ཉམས་རྒུད་དང་རྒྱལ་སྤྱིའི་ཐོག་ནས་རྒྱ་ནག་གི་གནས་སྟངས་ལ་བློ་འཚབ། དེ་བཞིན་ཨ་རི་དང་ཨིན་ཧྥ་རན་སི་ལ་སོགས་པའི་ཡུལ་གྲུ་མང་པོས་རྒྱ་ནག་ནས་ཡིན་པའི་འགྲུལ་པ་ཚོའི་ཐོག་དམ་དྲག་དང་དོགས་ཟོན་བྱེད་པའི་གནས་སྟངས་སུ་གྱུར་ཡོད་པ་རེད། རོའེ་ཏར་གསར་འགྱུར་ལས་ཁང་གི་གནས་ཚུལ་སྤེལ་གསལ་ལྟར་ན་རེས་གཟའ་སྤེན་པའི་ཉིན་ཕྱི་ལུགས་གནམ་ལོ་གསར་ཚེས་ཀྱི་སྔ་ནུབ་ཏུ་རྒྱ་ནག་གི Weibo དང NetEase གསར་ལས་ཁང་ལྟ་བུའི་སྤྱི་ཚོགས་དྲ་རྒྱའི་སྟེང་མི་མང་སྟོང་ཚོ་མང་པོས་རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཀྱི་གནས་སྟངས་ཐད་འདས་པའི་ལོ་གསུམ་རིང་དམ་དྲག་གི་གནས་སྟངས་འོག་མང་ཚོགས་ལ་དཀའ་ངལ་ཇི་འཕྲད་དང་སྒེར་གྱི་མྱོང་ཚོར་དང་འབྲེལ་ཏེ་སེམས་ཚོར་གྱི་པར་རིས་དང་བརྙན་ཐུང་ལ་སོགས་པ་བརྒྱུད་བགྲོ་གླེང་དང་གླེང་སློང་ཤུགས་ཆེ་བྱུང་ཡོད་ཀྱང་སྤྱི་ཚོགས་དྲ་རྒྱའི་ཁེ་ལས་ནས་དེ་དག་ནག་བསུབ་ཏུ་བཏང་ནས་ལྟ་ཀློག་བྱ་རྒྱུ་མཐོང་རྒྱུ་མེད་པ་བཟོས་ཡོད་འདུག། རོའེ་ཏར་གསར་འགྱུར་ལས་ཁང་གིས་གོང་གསལ་སྤྱི་ཚོགས་དྲ་རྒྱ་གཉིས་སུ་འདྲི་རྩད་བྱས་ཀྱང་ཡ་ལན་གང་ཡང་བྱུང་མེད་པ་རེད། གནས་ཚུལ་ནང་གསལ་བར་རྒྱ་ནག་གི་ཝི་པོ་སྤྱི་ཚོགས་དྲ་རྒྱའི་སྟེང་རྒྱ་རིགས་ཤིག་ནས་དྲ་ཐོག་བསམ་ཚུལ་སྤེལ་བ་ཞིག་ལ་མི་གྲངས་ས་ཡ་བཞི་ཙམ་གྱིས་ལྟ་ཀློག་བྱུང་བའི་རྗེས་རེས་གཟའ་སྤེན་པའི་ཉིན་དེ་དག་གློ་བུར་དུ་མཐོང་རྒྱུ་མེད་པ་ཆགས་འདུག་ལ། དྲ་རྒྱ་བེད་སྤྱོད་བྱེད་མཁན་ཚོས་དྲ་རྒྱའི་ཐོག་གི་སྨྲ་བརྗོད་རང་དབང་ལ་དེ་ལྟར་བཀག་སྡོམ་བྱས་པ་ནི་རྒྱ་ནག་དམར་པོའི་གཞུང་ནས་ཏོག་དབྱིབས་ནད་ཡམས་འགོས་ཁྱབ་འགྲོ་བཞིན་པ་དེ་རྣོ་ངར་ཆེ་བའི་ཆབ་སྲིད་ཀྱི་གནད་དོན་ཞིག་ལ་ངོས་འཛིན་གྱིས་དམ་དྲག་བྱེད་བཞིན་ཡོད་པར་སྐྱོན་བརྗོད་བྱེད་བཞིན་ཡོད་འདུག་རྒྱ་ནག་གི་སྤྱི་ཚོགས་དྲ་ལམ་ཐོག་གནས་ཚུལ་བཀོད་སྤེལ་བྱེད་མཁན་མང་པོས་ཏོག་དབྱིབས་ནད་ཡམས་འདིས་ཕྱི་ལོ་གསར་པའི་དགའ་སྟོན་སྲུང་བརྩི་བྱ་རྒྱུའི་སྤྲོ་སྣང་མེད་པ་བཟོས་སོང་བ་སོགས་ཀྱི་བསམ་ཚུལ་འདོན་མཁན་མང་དག་ཞིག་བྱུང་འདུག་ལ་ཡང་འགའ་རེས་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་གྱི་ལོ་འདི་ཏོག་དབྱིབས་ནད་ཡམས་གཙང་སེལ་ཕྱིན་ནས་རྒྱུན་ལྡན་གྱི་འཚོ་བ་རོལ་ཐུབ་པའི་དུས་ཤིག་ལ་སླེབས་པའི་སྨོན་འདུན་བྱེད་མཁན་ཡང་ཡོད་འདུག།
ཡང་ཉི་ཧོང་གཞུང་ནས་རྒྱང་ཐག་ཀི་ལོ་མི་ཀྲ་སུམ་སྟོང་བར་སྙོབ་ཐུབ་པའི་མེ་ཤུགས་འཕུར་མདེལ་བཟོ་སྐྲུན་གྱི་ལས་འཆར་བཀོད་སྒྲིག་གནང་བཞིན་པ་དང་མེ་ཤུགས་འཕུར་མདེལ་དེ་དག་ཕྱི་ལོ་ཉིས་སྟོང་སུམ་ཅུ་ཐམ་པ་ནང་ཚུད། དམག་གྲྭར་བཀོད་ཐུབ་པའི་དམིགས་ཡུལ་བཟུང་གི་ཡོད་པ་རེད་བཞག་དེ་རིང་སྤྱི་ཚེས་སུམ་ཅུ་སོ་གཅིག་ཉིན་ཉི་ཧོང་གི་རྒྱལ་ས་ཊོ་ཀྱོ་ནས་རོའེ་ཏར་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་ཉི་ཧོང་གི་བདེ་འཇགས་བློན་ཆེན་མཆོག་གིས་རྒྱང་ཐག་ཀི་ལོ་མི་ཀྲ་སུམ་སྟོང་བར་རམ་ཡང་མལ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་ཙམ་དུ་སྙོབ་ཐུབ་པའི་མེ་ཤུགས་འཕུར་མདེལ་བཟོ་སྐྲུན་གྱི་ལས་འཆར་བཀོད་སྒྲིག་གནང་བཞིན་ཡོད་པ་དང། དེའི་དམིགས་ཡུལ་ནི་རིང་མིན་ཕྱི་ལོ་ཉིས་སྟོང་སུམ་ཅུ་ལོའི་ནང་མེ་ཤུགས་འཕུར་མདེལ་དེ་དམག་གྲྭར་བཀོད་ཐུབ་རྒྱུར་དམིགས་པ་ཞིག་ཡིན་པ་རེད་ཅེས་ཊོ་ཀྱོ་གསར་ལས་ཁང་གིས་དེ་རིང་རེས་གཟའ་སྤེན་པའི་ཉིན་གནས་ཚུལ་བཀོད་འདུག་ཡང་ཉི་ཧོང་གཞུང་གིས་ཕྱི་ལོ་ཉིས་སྟོང་སུམ་ཅུ་ལོའི་སྔོན་ཙམ་དུ་རྒྱང་ཚད་ཀི་ལོ་མི་ཀྲ་ཉིས་སྟོང་ཙམ་སྙོབ་ཐུབ་པའི་མེ་ཤུགས་འཕུར་མདེལ་བཟོ་སྐྲུན་གནང་སྟེ་དམག་གྲྭར་བཀོད་རྒྱུའི་འཆར་གཞི་བཏོན་གནང་ཡོད་པ་དང་དེ་བཞིན་ཀི་ལོ་མི་ཀྲ་སུམ་སྟོང་ཙམ་ལ་སྙོབ་ཐུབ་པའི Hypersonic ཟེར་བའི་མེ་ཤུགས་འཕུར་མདེལ་དེས་ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔའི་ནང་ཚུད་དུ་དམག་དྲག་བཀོལ་རྒྱུའི་ལས་འཆར་བཀོད་ཡོད་པ་རེད། ཤིན་ཏུ་མགྱོགས་པའི་མེ་ཤུགས་འཕུར་མདེལ་དེས་ཀོ་རི་ཡ་དང་རྒྱ་ནག་གི་ས་ཁུལ་ཁག་ཅིག་ནང་སྙོབ་ཐུབ་ཀྱི་ཡོད་ལུགས་གོང་ཞུས་བརྒྱུད་ལམ་ནང་གནས་ཚུལ་མུ་མཐུད་བཀོད་འདུག་ཉི་ཧོང་གཞུང་གིས་ད་ལོའི་ལོ་འཁོར་སྔོན་རྩིས་ནང་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་སུམ་བརྒྱ་ཉི་ཤུ་ཙམ་གྱི་བདེ་སྲུང་གི་ཆེད་འགྲོ་གྲོན་གཏོང་རྒྱུར་གཏན་འབེབས་གནང་ཡོད་པ་སོགས་གནས་ཚུལ་ནང་བཀོད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན་ན། མིཡན་མཱར་གྱི་ཕྱོགས་འགལ་དམངས་གཙོ་ཚོགས་པའི་དབུ་ཁྲིད་ལྕམ་ཨན་སན་སུའུ་ཀི་མཆོག་ལ་ལོ་ངོ་སུམ་ཅུ་སོ་གསུམ་གྱི་བཙོན་དུས་ཁྲིམས་ཐག་བཅད་འདུག་དེ་ཡང་ཧྥ་རན་སི་གསར་འགྱུར་ལས་ཁང་གི་གནས་ཚུལ་སྤེལ་གསལ་ལྟར་ན། རེས་གཟའ་པ་སངས་ཉིན་མིཡན་མཱར་གྱི་ཁྲིམས་ཁང་ནས་ལྕམ་ཨན་སན་སུའུ་ཀི་མཆོག་ལ་ལོ་བདུན་གྱི་བཙོན་དུས་ཉེས་ཆད་འཕར་མ་བཀལ་རྒྱུའི་ཁྲིམས་ཐག་བཅད་ནས་ཁྱོན་ལོ་ངོ་སུམ་ཅུ་སོ་གསུམ་རིང་བཙོན་དུས་ཀྱི་ཁྲིམས་ཐག་བཅད་ཡོད་པ་རེད། མིཡན་མཱར་གྱི་དྲག་པོའི་སྲིད་གཞུང་ནས་དགུང་གྲངས་བདུན་ཅུ་དོན་བདུན་ལ་ཕེབས་པའི་མིཡན་མཱར་གྱི་ཕྱོགས་འགལ་དམངས་གཙོ་ཚོགས་པའི་དབུ་ཁྲིད་ལྕམ་ཨན་སན་སུའུ་ཀི་མཆོག་གི་སྲིད་དབང་བཙན་འཕྲོག་བྱས་པའི་རྗེས་ཁོང་ལ་ལྐོག་ཟ་རུལ་སུངས་དང་ཁྲིམས་འགལ་གྱི་ཐོག་ནས་བརྡ་འཕྲིན་ཡོ་བྱད་ཉར་ཚགས་བྱས་པ་དང། དེ་བཞིན་ཏོག་དབྱིབས་ནད་ཡམས་འགོག་སྲུང་གི་ཁྲིམས་སྒྲིག་ལ་རྩིས་མེད་བཏང་བ་སོགས་ནག་ཉེས་མང་དག་ཞིག་བཙུགས་ནས་ཁྲིམས་བཤེར་གྱི་བརྒྱུད་རིམ་ཁྲོད་ནག་ཉེས་ར་སྤྲོད་བྱུང་ཚུལ་གྱིས་བཙོན་དུས་ཀྱི་ཉེས་ཆད་རིམ་པ་བཀལ་ཡོད་པ་རེད། རེས་གཟའ་པ་སངས་ཉིན་སླར་ཡང་མིཡན་མཱར་གྱི་ཁྲིམས་ཁང་ནས་ལྕམ་ཨན་སན་སུ་ཀི་མཆོག་ནས་སྲིད་འཛིན་གྱི་ལས་ཡུན་རིང་ཐད་འཕུར་གནམ་གྲུ་བེད་མེད་ལོངས་སྤྱོད་བྱས་ཚུལ་དང་འབྲེལ་ཏེ་ལྐོག་ཟ་རུལ་སུངས་ཀྱི་ཉེས་མིང་འོག་ལོ་བདུན་རིང་བཙོན་དུས་ཀྱི་ཁྲིམས་ཐག་བཅད་འདུག་པ་དང། ཁྱོན་ལྕམ་སྐུ་མཆོག་ལ་ལོ་སུམ་ཅུ་སོ་གསུམ་རིང་གི་བཙོན་དུས་ཁྲིམས་ཐག་ཕོག་ཡོད་པ་རེད། ཁྲིམས་བཤེར་གྱི་བརྒྱུད་རིམ་སྐབས་ཁྲིམས་ཁང་ནང་གསར་འགོད་པ་ཡོང་མི་ཆོག་པ་མ་ཚད་ལྕམ་ཨན་སན་སུ་ཀི་མཆོག་གི་ཁྲིམས་རྩོད་པ་ལ་ཡང་ཁྲིམས་གཏུག་དང་འབྲེལ་བའི་གནས་ཚུལ་བརྒྱུད་བསྒྲགས་བྱེད་མི་ཆོག་པའི་བཀའ་རྒྱ་བཏང་འདུག་ལ། གནས་ཚུལ་འབྱུང་ཁུངས་ཤིག་ནས་ད་ཆ་ལྕམ་སྐུ་མཆོག་ལ་ཁྲིམས་བཤེར་གྱི་བརྒྱུད་རིམ་ཆ་ཚང་མཇུག་སྒྲིལ་ཡོད་པ་དང། འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་མིཡན་མཱར་གྱི་ཁྲིམས་ཁང་གི་ཁྲིམས་བཤེར་དེ་བཅོས་མའི་ཁྲིམས་བཤེར་ཞིག་ཡིན་པར་སྐྱོན་བརྗོད་བྱས་འདུག་ད་རེས་ཀྱི་ཁྲིམས་བཤེར་སྐབས་མིཡན་མཱར་གྱི་སྲིད་འཛིན་ཟུར་པ་ཝིན་མེང་ལགས་སུ་ཡང་ལོ་བདུན་གྱི་བཙོན་དུས་ཁྲིམས་ཆད་ཕོག་ཡོད་འདུག་ལ་ཁོང་རྣམ་གཉིས་ནས་ཁྲིམས་ཐག་ལ་ཞུ་གཏུག་བྱ་རྒྱུ་ཡིན་པ་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ཡེ་ཤུའི་རྣམ་དག་ཆོས་ལུགས་ཀྱི་བླ་ཆེན་ཟུར་པ་པོབ་བེ་ནེ་ཌིག་བཅུ་དྲུག་པ་མཆོག་རེས་གཟའ་སྤེན་པའི་ཉིན་དགུང་གྲངས་དགུ་བཅུ་གོ་ལྔའི་ཐོག་སྐུའི་འཕེན་པ་རྫོགས་ཡོད་འདུག་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་ལྟེ་གནས་ཝེ་ཏི་ཀན་གྱི་མགྲིན་ཚབ་པ Matteo Bruni ལགས་ཀྱིས་སྤྱི་བསྒྲགས་ཤིག་སྤེལ་བ་བརྒྱུད། རེས་གཟའ་སྤེན་པའི་སྔ་དྲོ་ཕྱག་ཚོད་དགུ་དང་སྐར་མ་སུམ་ཅུ་སོ་བཞིའི་ཐོག་བླ་ཆེན་ཟུར་པ Benedict མཆོག་ཝེ་ཏི་ཀན་གྱི Mater Ecclesiae ཞེས་པའི་དགོན་པའི་ནང་དགོངས་པ་རྫོགས་ཡོད་པ་གསལ་བསྒྲགས་གནང་ལུགས་ཨེ་ཕི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་འདུག་རེས་གཟའ་ཟླ་བ་ནས་བཟུང Saint Peter's Basilica མཆོད་ཁང་ཆེན་མོའི་ནང་བླ་ཆེན་དམ་པ་ཁོང་གི་སྐུ་ཕུང་མང་ཚོགས་དད་ལྡན་པ་རྣམས་ལ་མཇལ་ཁ་འགོ་འཛུགས་གནང་རྒྱུ་ཡིན་འདུག་གནས་ཚུལ་ནང་གསལ་བར་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་བླ་ཆེན་ཟུར་པ Pope Benedict བཅུ་དྲུག་པ་ཁོང་ནི་འཇར་མ་ནི་རུ་འཁྲུངས་ཤིང་གནམ་བདག་ཆོས་ལུགས་ཀྱི་བླ་ཆེན་གྱི་འགན་ཁུར་བཞེས་རྒྱུའི་ཐུགས་འདོད་མེད་ཀྱང་བླ་ཆེན་གོང་མ་ཇོན་པོལ་གཉིས་པ་མཆོག་གི་རྗེས་འབྲང་པ་གཙོ་བོ་ཞིག་ཡིན་པའི་ཆ་ནས་དམ་པ་ཁོང་གི་ཤུལ་འཛིན་ལས་གནམ་བདག་ཆོས་ལུགས་ཀྱི་བླ་ཆེན་གྱི་འགན་ཁུར་བཞེས་དགོས་བྱུང་འདུག། འོན་ཀྱང་བླ་ཆེན་ཁོང་གི་ལས་ཡུན་སྐབས་གནམ་བདག་ཆོས་ལུགས་པའི་ཆོས་དད་རྗེས་འབྲང་པས་ཚུལ་མིན་འཁྲིག་སྤྱོད་ཀྱི་རྙོག་གླེང་བསྟུད་མར་བྱུང་ཞིང་དམ་པ་ཁོང་གིས་གནམ་བདག་ཆོས་ལུགས་ཀྱི་རྗེས་འབྲང་པ་ཚོའི་ཡིད་ཆེས་དང་དད་མོས་བསྐྱར་གསོ་བྱུང་ཐབས་ཀྱི་འབད་བརྩོན་ལྷོད་མེད་གནང་ཡོད་པ་དང། ལྷག་པར་དུ Pope Benedict བཅུ་དྲུག་པ་མཆོག་གིས་འཛམ་གླིང་ཐོག་འགྱུར་འགྲོས་ཆེ་བའི་སྐབས་གནམ་བདག་ཆོས་ལུགས་ངོས་ནས་ཡེ་ཤུའི་རྙིང་ཞེན་གྱི་ལྟ་གྲུབ་ལ་སྦྱང་བརྩོན་དང་དར་སྤེལ་གཏོང་རྒྱུར་ཤུགས་སྣོན་བརྒྱབ་པའི་ཐོག་དཔེར་ན་ཨ་རིའི་ནང་གནམ་བདག་ཆོས་ལུགས་ཀྱི་བཙུན་མའི་དགོན་སྡེ་ཁག་ལ་ཁྲིམས་དང་སྒྲིག་གཞི་དམ་དུ་བཏང་པའི་གནས་ཚུལ་ཡོད་འདུག་བླ་ཆེན་ཁོང་ནི་ད་ལྟའི་བླ་ཆེན Francis མཆོག་དང་ཡང་ན་དེ་སྔོན་གྱི་བླ་ཆེན་ཇོན་པོལ་དང་མི་འདྲ་བར་ཡུལ་ལུང་གང་སར་ཆོས་དར་སྤེལ་གྱི་སྐོར་སྐྱོད་གནང་འདོད་མེད་པ་དང་གནང་མྱོང་ཡང་དེ་ཙམ་མེད་པའི་ཐོག་གཙོ་བོ་ལྟ་གྲུབ་རང་གི་ཐོག་ཧ་ཅང་གི་ཐུགས་སྣང་དང་སྦྱང་བརྩོན་གནང་མཁན་ཞིག་ཡིན་འདུག་ལྷག་པར་དུ་ཁོང་གི་སྐུ་ཚེའི་རིང་ཡེ་ཤུའི་གནམ་བདག་ཆོས་ལུགས་དང་ཇིའུ་ཆོས་ལུགས་བར་འགལ་ཟླའི་རང་བཞིན་གྱི་རྙོག་གླེང་སེལ་ཐབས་གནང་ཡོད་ཅེས་ད་རེས་ཁོང་སྐུ་ཚེ་འཕེན་པ་རྫོགས་པའི་གནས་ཚུལ་བྱུང་བའི་རྗེས་ར་བྷའི་དཱེ་བིད་རོ་སན་ཞུ་བའི་ཨ་རིའི་ཇིའུ་ཆོས་ལུགས་ཀྱི་བླ་ཆེན་ཞིག་ནས་བླ་ཆེན་དམ་པ་ཁོང་ནི་ཇིའུ་མི་རིགས་ལ་ཕན་སེམས་ཀྱི་འདུ་ཤེས་གཏིང་ཟབ་ཡོད་པའི་གྲོགས་པོ་ཞིག་ཡིན་ཞེས་གསུངས་འདུག་བླ་ཆེན་དམ་པ་ཁོང་ཉིད་ཉིས་སྟོང་བརྒྱ་མེད་ལྔ་ལོའི་སྤྱི་ཟླ་བཞི་པའི་ཚེས་བཅུ་དགུ་ཉིན་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་བླ་ཆེན་དུ་བསྐོ་འདེམས་བྱུང་ནས་ལོ་ངོ་ཆིག་སྟོང་ཙམ་གྱི་རྗེས་སུ་འཇར་མ་ནི་མི་རིགས་ཤིག་བླ་ཆེན་དུ་བསྐོ་འདེམས་བྱུང་པ་ཐེངས་དང་པོ་ཆགས་ཡོད་པ་རེད། འོན་ཀྱང་ཉིས་སྟོང་བརྒྱ་མེད་བཅུ་གསུམ་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་ཉིན་ཁོང་གིས་བླ་ཆེན་གྱི་འགན་ཁུར་ནས་གློ་བུར་རྒན་ཡོལ་དུ་ཕེབས་ཏེ་ལོ་ངོ་དྲུག་བརྒྱའི་རྗེས་སུ་གནམ་བདག་ཆོས་ལུགས་ཀྱི་བླ་ཆེན་ལས་ཁུར་ནས་དགོངས་ཞུ་གནང་པ་ཐོག་མ་དེ་ཆགས་ཡོད་པ་རེད།
ཡང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་རྒྱ་ནག་མི་དམངས་ཚང་མ་མཐུན་སྒྲིལ་གྱི་ཐོག་ནས་ཏོག་དབྱིབས་ནད་ཡམས་འགོག་ཐབས་ཀྱི་ལས་དོན་ཐད་ཕྱིང་གྲུ་མཉམ་འདེགས་བྱེད་དགོས་ཀྱི་རེད་ཅེས་བརྗོད་འདུག་དེ་རིང་སྤྱི་ཚེས་སུམ་ཅུ་སོ་གཅིག་ཉིན་རྒྱ་ནག་རྒྱལ་ས་པེ་ཅིན་ནས་རུ་ཏྲའི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གསར་པའི་གཏམ་བཤད་ནང་རྒྱ་ནག་གིས་ཏོག་དབྱིབས་ནད་ཡམས་ཀླད་ཀོར་གྱི་སྲིད་ཇུས་ལག་བསྟར་བྱས་པ་དེས་མང་ཚོགས་ཀྱི་ཚེ་སྲོག་སྲུང་སྐྱོབ་ལ་ཕན་ཐོགས་ཆེན་པོ་བྱུང་ཡོད་ཅེས་དང་ཡང་ཞི་ཡིས་ད་ལྟ་ནད་ཡམས་འདི་ཁ་ཕྱོགས་གསར་པ་བསྒྱུར་བཞིན་པ་ལྟར་ནད་ཡམས་སྔོན་འགོག་གི་ལས་དོན་ཐད་ཚང་མས་ཕྱར་གྲུ་མཉམ་འདེགས་དང་མཐུན་སྒྲིལ་བྱེད་དགོས་ཀྱི་རེད་ཅེས་བརྗོད་འདུག།

མང་ཚོགས་ཟུར་བཀག་བཟོད་དཀའ་བའི་ཐེམ་སྤང་བཀག་རྒྱ་བཅས་ལ་མང་ཚོགས་ཀྱི་ངོ་རྒོལ་བྱུང་སྟེ་བཙན་གནོན་གྱི་སྲིད་ཇུས་དེ་ཕྱིར་འཐེན་མ་བྱེད་ཀ་མེད་དུ་གྱུར་བའི་རྗེས་སུ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་གཞུང་འབྲེལ་གྱི་ཐོག་ནས་སྤེལ་བའི་གཏམ་བཤད་དང་པོ་དེ་ཡིན་པ་རེད། རྩ་བའི་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱི་ཏོག་དབྱིབས་ནད་ཡམས་ཀླད་ཀོར་གྱི་སྲིད་ཇུས་ལ་རྒྱ་ནག་རྒྱལ་ས་པེ་ཅིན་དང་ཧྲང་ཧའེ་སོགས་རྒྱ་ནག་གི་ས་ཁུལ་མང་པོའི་ནང་གཅིག་མཇུག་གཉིས་མཐུད་ཀྱི་ངོ་རྒོལ་གྱི་ལས་འགུལ་ཤུགས་དྲག་སྤེལ་བ་དང་རིམ་པས་ངོ་རྒོལ་གྱི་ལས་འགུལ་དེ་གཞི་རྒྱ་ཆེ་རུ་ཕྱིན་པའི་དབང་གིས་ལས་འགུལ་གོ་སྒྲིག་བྱེད་མཁན་དང་ལས་འགུལ་ནང་མཉམ་ཞུགས་གནང་མཁན་མང་པོ་ཞིག་འཛིན་བཟུང་བཙོན་འཇུག་བྱས་ཡོད་པའི་ཁྲོད་དུ་ལོ་ན་ཉི་ཤུ་རྩ་གྲངས་ཡིན་པའི་བོད་པའི་སློབ་ཕྲུག་བུ་མོ་ལྔ། འཛིན་བཟུང་བྱས་ནས་ད་ཆ་ཁོང་རྣམ་པ་ཡང་གར་སོང་ཆ་མེད་དུ་གྱུར་ཡོད་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུ་བཞིན་པ་ཡིན། གཤམ་ལ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང། བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་དང་ལྷན་དུ། བོད་ཀྱི་འགྲེམས་སྟོན་ཁང་གི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་གསན་རོགས་གནང།

སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དགུན་དུས་བོད་ཀྱི་རིག་གཞུང་གོ་རྟོགས་ལས་གཞིའི་ནང་ཞུགས་པའི་བོད་རིགས་སློབ་མ་རྣམས་ལ་བཀའ་སློབ་གནང་བ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་རྣམ་གཉིས་གནས་མཆོག་རྡོ་རྗེ་གདན་དུ་ཕྱོགས་ཕེབས་གནང་བ། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་སྲིད་བློན་མོ་དྷི་མཆོག་གི་ཡུམ་གྲོངས་པར་ཐུགས་གསོའི་གསུང་འཕྲིན་གནང་བ། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་འཛིན་རིམ་བཅུ་པའི་འགོ་ཁྲིད་ཟབ་སྦྱོང་སུ་ཞུགས་པའི་སློབ་མ་རྣམས་ལ་དབུ་མའི་ལམ་གྱི་སྲིད་བྱུས་སྐོར་གཏམ་བཤད་གནང་བ། ཤེས་རིག་ལས་ཁུངས་ཀྱི་བརྡ་ཆད་ཚན་པའི་ཐ་སྙད་གསར་པ་ཁག་ངོ་སྤྲོད། འདི་ཚེས་ཉི་ཤུ་རྩ་དྲུག་ཉིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཆོས་རིག་ལས་ཁུངས་དང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་ནས་གོ་སྒྲིག་གནང་བའི་དགུན་དུས་བོད་ཀྱི་རིག་གཞུང་གོ་རྟོགས་ལས་གཞིའི་ནང་ཞུགས་པའི་བོད་རིགས་སློབ་ཕྲུག་བཅུ་དགུ་ལ་བཀའ་ཤག་ཚོགས་ཁང་དུ་མཇལ་འཕྲད་ཀྱིས་བོད་ཀྱི་ལོ་རྒྱུས་དང་རིག་གཞུང་སོགས་ཀྱི་སྐོར་རྒྱུས་མངའ་དགོས་པའི་བཀའ་སློབ་ལམ་སྟོན་དང། དེ་བཞིན་བོད་ཀྱི་ཆུ་བོ་དེ་དག་གི་རིན་ཐང་དང་མ་འོངས་ཁོར་ཡུག་གི་སྐྱབས་བཅོལ་བ་ཞིག་ཆགས་སྲིད་པའི་ཉེན་ཁ་ཡོད་སྐོར་བཀའ་སློབ་གནང་འདུག།
ཨོ་དེ་བཞིན་རྒྱ་ནག་གི་རྒྱུག་ཆུ་ཆེ་ཤོས་གཉིས་དེ་བོད་ནས་འགྲོ་གི་ཡོད། བྱས་ཙང་རྒྱ་ནག་ཁོ་རང་ཚོ་གིས་བོད་ཀྱི་ཁོར་ཡུག་ལ་དོ་སྣང་ཡག་པོ་མ་སྤྲད་ན་བོད་ཀྱི Environment ལ་དོ་སྣང་ཡག་པོ་མ་སྤྲད་ན་ཁོ་རང་ཚོ་གི་གཞུང་ལ་དཀའ་ངལ་མང་པོ་འཕྲད་གི་རེད་ད་ག་སང་ཆུ་མེད་ན་ག་བྱེད་གི་རེད། རེད་བ། ད་གཞུག་མ་ག་རེ་ལབ་དགོས་རེད། འཛམ་བུ་གླིང་གི་དམག་ཤོར་བ་ཡིན་ན་ཆུའི་དོན་དག་ལ་དམག་ཤོར་གི་རེད་ལབ་དགོས་རེད། Water Security ལ་རེ་འགས་བཤད་གི་འདུག་ཆུ་གི་བདེ་འཇགས།

ད་དུས་ཚང་མ་ལོ། མི་མང་པོ་ཡོད་ས་གི་ས་ཆ་རེད་དོ། དེ་བྱས་ཙང་མི་མང་པོ་ཡོད་ས་གི་ས་ཆ་དེ་ལ་ཆུ་གི་དཀའ་ངལ་འཕྲད་ན། ཨཱ་ནི་གཞུག་མ། ཁ་ལག་ཟས་བཏབ་ཡས་ཡོག་མ་རེད་བ། འབྲས་བཏབ་ཡས་ཡོག་མ་རེད་འབྲུ་བཏབ་ཡས་ཡོག་མ་ཆུ་མེད་ན་ག་བྱེད་གི། ཨ་སྔས་མ་བོད་ནས་རྒྱུག་ཆུ་ཡག་པོ་ཡོང་གི་ཡོད་ཅེས་བསམ་པ་ན། མི་གི་འོག་ལུང་པ་འཛོལ་མི་འཛོལ་གི། ད་ཉ་སྒང་ལ་འཚོ་བ་སྐྱེལ་གི་ཡོད་ན་རེད་ག་ད་ག་རེ་སྒང་ལ་འཚོ་བ་ནས་ཆུ་སྒང་ལ་འཚོ་བ་སྐྱེལ་སྡོད་མཁན་མང་པོ་ཅིག་ཡོག་རེད་བ། ད་ཆུ་ཉུང་རུ་འགྲོ་སྐམ་འགྲོ་དུས་ཁོང་ཚོ་འཚོ་བ་མེད་པ་ཆགས་འགྲོ་དགོས་རེད Livelihood Change བྱེད་དགོས་ཐུག་གོ་རེད་རེད་བ། བྱས་ཙང་ངས་མཚམས་མཚམས་ཁོང་ཚོ་ལ་བརྙས་ཁོ་ནས་ལབ་གི་ཡོད། ད་ལྟ་ང་ཚོ་ཆབ་སྲིད་ཀྱི་སྐྱབས་བཅོལ་བ་རེད། བཙན་བྱོལ་བ་རེད། ང་ཚོ Political Refugees རེད། སང་ཉིན Environmental Refugees མང་པོ་ཡོང་སྲིད་ཀྱི་རེད། འདི་ཚེས་ཉི་ཤུ་རྩ་བརྒྱད་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ཚེས་བརྒྱད་བར་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གཞུང་འབྲེལ་ཕྱོགས་ཕེབས་གནང་ཡོད་ཅིང། དེ་ཡང་འདི་ཚེས་ཉི་ཤུ་རྩ་དགུ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དང་པོའི་ཚེས་གཅིག་བར་གནས་མཆོག་རྡོ་རྗེ་གདན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་ཆོས་དང་བརྟན་བཞུགས་ལ་མཉམ་ཞུགས་གནང་ཡོད་འདུག་ལ། རྗེས་ཕྱོགས་རྒྱ་གར་རྒྱལ་ས་ལྡི་ལིར་མཛད་འཆར་ཁག་ཅིག་ཡོད་འདུག་པ་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་བཀོད་འདུག་གཞན་ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ཀྱང་གནས་མཆོག་རྡོ་རྗེ་གདན་དུ ྋགོང་ས་མཆོག་གི་གསུང་ཆོས་དང་བརྟན་བཞུགས་ལ་མཉམ་ཞུགས་གནང་གི་ཡོད་འདུག།

བོད་ཀྱི་བརྙན་འཕྲིན་བརྒྱུད་ངོ་སྤྲོད་གནང་བ་གསན་རོགས། Commercial Break། ཚོང་བསྒྲགས་བར་གསེང། ཚོང་དོན་དྲིལ་བསྒྲགས་ཀྱི་དགོས་དོན་ལ་དམིགས་བྱས་བརྙན་འཕྲིན་ནམ་ཡང་ན་རླུང་འཕྲིན་ལས་རིམ་གྱི་བར་མཚམས་སུ་རྒྱང་སྲིང་བྱས་པའི་ཁྱབ་བསྒྲགས་ལ་ཡ་ཚོང་བསྒྲགས་བར་གསེང། Traffic Jam། འགྲུལ་ལམ་འཚང་ཁ། ནམ་རྒྱུན་ང་རང་ཚོར་རྒྱུས་མངའ་ཡོད་བཞིན་པ་དང་མཐོང་བཞིན་པའི་གནས་སྟངས་ཅིག། ཆགས་བསྡད་ཀྱི་ཡོད་རེད། རྒྱུན་ལྡན་གཞུང་ལམ་སྟེང་ལ་ཡ་ཨ་ནི་འགོག་རྐྱེན་གཞན་དང་དེ་ག་ནང་བཞིན་འཚང་ཁ་ཆེ་བའི་རྐྱེན་གྱིས་འགྲིམ་འགྲུལ་ཧ་ཅང་དལ་བུ་ཆགས་པའམ་འགག་པའི་གནས་སྟངས་དེ་ལ་ཡ་འགྲུལ་ལམ་འཚང་ཁ། Semi Final། ཕྱེད་མཐའ་མའི། རྐང་རྩེད་སྤོ་ལོ་སོགས་རྩེད་འགྲན་མཐའ་མའི་ཁོངས་སུ་རུ་ཁག་སུ་ཞིག་མཉམ་ཞུགས་ཐུབ་མིན་གྱི་ཐག་གཅོད་ཆེད་དུ་རུ་ཁག་གཉིས་བར་ལ་ཡ་ཨ་ནི་རྩེད་འགྲན་སྡུར་ཚུལ་གྱི་རིམ་པ་དེ་ལ་ཡ་ཕྱེད་མཐའ་མ། Brain Anatomy། ཀླད་པའི་གནས་ལུགས། ཀླད་པའི་གི་ཆ་བགོས་ཀྱི་གནས་ལུགས་སྟོན་པའམ་ཤོད་པའི་ཡི་གེ། ཤོད་པའི་གི་ཨ་ནི་རིག་པ་དེ་ལ་ཡ། ཀླད་པའི་གནས་ལུགས། Concentration Camp། བཙོན་པ་གསོག་སྒར། དེ་སྔོན་འཇར་མ་ནི་ནང་ལོགས་ལ་ཡ་ནཱ་ཛི་གི་ཚོགས་པའི་གཞུང་འཛིན་པའི་སྐབས་སུ། ཧིད་ལར་གི་དབང་བསྒྱུར་འོག་ནས་ཇིའུ་མི་རིགས་ཀྱི་བཙོན་པ་དེ་ཚོ་རྩ་མེད་གཏོང་ཆེད་དུ་བཀོལ་སྤྱོད་བྱས་པའི་གི་བཙོན་ཁང་ཅིག་ཆགས་བསྡད་ཤག་བཙོན་ཁང་གི་གནས་སྟངས་ལྟ་བུ་ཡིན་པས་ན་ང་རང་ཚོའི་མི་ཡི་བསམ་བརྗོད་ལས་འདས་པའི་གི་བཙོན་པ་དེ་ཚོ་སྤྱི་ཡོངས་ཀྱི་ཆ་ནས་ཨ་ནི་ལྟོ་བཀག་བཏང་བའམ་ཡང་ན། ལམ་སེང་དམར་གསོད་གཏོང་བ་བཅས་ཀྱི་སྒོ་ནས་མི་ས་ཡ་དྲུག་ལས་བརྒལ་བ་རྩ་མེད་དུ་བཏང་བའི་རྒྱབ་ལྗོངས་ཅིག་ཆགས་བསྡད་ཀྱི་འདུག་གང་ལྟར Concentration Camp ལ་ཡ་བཙོན་པ་གསོག་སྒར། Jet Lag། མཁའ་འགྲུལ་ངལ་དུབ། སྐྱེས་བུ་གང་ཞིག་དུས་རིམ་མི་འདྲ་བའི་ས་ཁུལ་མང་པོ་བརྒྱུད་རྗེས

ཐུགས་རྗེ་ཆེ་ཡེ་ཤེས་ཟླ་བ་ལགས་ཐུགས་རྗེ་ཆེ། སྟོབས་ལྡན་ལགས་ངས་ཐོག་མར་བཀའ་འདྲི་ཞུ་ཡས་དེ་ད་བོད་ཀྱི་འགྲེམས་སྟོན་ཁང་གསར་པ་དེ་དབུ་འབྱེད་གནང་རྗེས་ད་དུས་ཡུན་རིང་པོ་ཅིག་འགྲོ་གི་ཡོད་རེད་ཨ་ནི་ད་བར་དུ་སྤྱི་ཡོངས་ཀྱི་ད་ཅིག་ད་ཅིག་རྒྱ་གར་ཡུལ་སྐོར་སྤྲོ་འཆམ་པ་རེད་ད་ག་ནང་བཞིན་ཕྱི་རྒྱལ་ནས་ཡང་གནད་ཡོད་མི་སྣ་རེད་ད་ག་ནང་བཞིན་དེ་ཚོ་ཅིག་གཟིགས་སྐོར་ལ་ཕེབས་མཁན་དང་འགྲེམས་སྟོན་རང་ལ་ཅིག་གཟིགས་མཁན། དེའི་མང་ལོས་ཡོང་གི་ཡོད་ན། ལགས་འོང། ད་ང་ཚོས་གངས་སྐྱིད་རྟེན་གཞི་བྱས་པའི་གྱི་གཞི་རྒྱ་ཆེ་བའི་འགྲེམས་སྟོན་ཁང་དེ་དབུ་འབྱེད་གནང་རྗེས་ཧ་ལམ་ཟླ་བ་བརྒྱད་ལྷག་ཙམ་གྲུབ་འདུག་ཨ་ནི། བོད་ཀྱི་འགྲེམས་སྟོན་ཁང་གི་ད་གཅིག་གི་ང་ཚོས་ཐོག་མར་བོད་ཀྱི་འགྲེམས་སྟོན་ཁང་དེ་དབུ་འཛུགས་བྱེད་ག་ཞུ་དགོས་རེད་ད་ང་ཚོས་བོད་མིའི་སྒྲིག་འཛུགས་ཀྱི་བར་ལ་དབུ་འཛུགས་གནང་ཡས་དེ་ལོ་ཉིས་སྟོང་གི་སྤྱི་ཟླ་བཞི་བ། ཚེས་སུམ་ཅུ་ལ་ཨ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུ་འཛུགས་གནང་བ་ཞིག་ཆགས་བསྡད་ཀྱི་འདུག་དེ་སོང་ཙང་བོད་ཀྱི་འགྲེམས་སྟོན་ཁང་ཞུ་དུས་ད་གཅིག་གི་ལོ་ཉི་ཤུ་རྩ་གཉིས་ལྷག་ཙམ་གྱི་གོ་རྟོགས་སྤེལ་གྱི་བརྒྱུད་ལམ་ཅིག་ཆགས་བསྡད་ཀྱི་འདུག་ད་ད་ཆ་འགྲེམས་སྟོན་ཁང་གསར་པ་དེའི་གི་གཅིག་གི་ང་ཚོས་སྤེལ་བྱས་ད་ཟླ་བ་བརྒྱད་ལྷག་ཙམ་ལ་གཅིག་གི་ཡུལ་སྐོར་སྤྲོ་འཆམ་པ་དང་དམིགས་བསལ་ང་རང་ཚོ་བོད་རིགས་གཅིག་པ་ཚོ་ལ་འགྲེམས་སྟོན་ཁང་གསར་པ་དེའི་ནང་ལོགས་ཕེབས་དུས་ངོ་རང་ཁོ་རང་ཚོ་གི་དངོས་གནས་ཅིག་ནང་དོན་དང་དེ་དང་མཉམ་དུ་དེང་དུས་དང་མཐུན་པའི་གི་ང་ཚོའི་གི་གློག་ཀླད་བརྒྱུད་བྱས་བོད་ཀྱི་ལོ་ཉིས་སྟོང་ལྷག་ཙམ་གི་ང་ཚོའི་ལོ་རྒྱུས་དང་དེ་བཞིན་ང་ཚོའི་མ་འོངས་པའི་གི་བོད་པའི་གི་གནས་བབ་དང་མ་འོངས་པ་ཁྲིད་ང་ཚོ་ད་ག་ཞུ་དགོས་རེད་གཞོན་སྐྱེས་ཚོ་ལ་བོད་པའི་གི་མི་རབས།

ཡུལ་སྐོར་སྤྲོ་འཆམ་པ་ཨ་ནི་གཅིག་གི་བོད་མི་ཡིན་ནའི་རེད་ཡང་གཅིག་གི་མི་སྣ་ཚང་མ་གཅིག་གི་ཁྱོན་བསྡོམས་བྱས་ཧ་ལམ་ཁྲི་གཉིས་དང་ཕྱེད་ཀ་ལྷག་ཙམ་གཅིག་ལས་ཀྱིས་ང་ཚོས་ད་གཅིག་གི་ད་ལྟ་ག་ཞུ་དགོས་རེད་ཚོད་དཔག་ཅིག་རྒྱག་བསྡད་ཀྱི་ཡོད་ཅེས་ནས་ཞུ་ཡས་ཡིན། ལགས་སོ་ད་འགྲེམས་སྟོན་གསར་པ་དེ་དབུ་འབྱེད་གནང་རྗེས་ད་བར་དུ་ཟླ་བ་བརྒྱད་འཁོར་གྱི་འདུག་ཐོག་མར་དབུ་འབྱེད་གནང་ཚར་བའི་རྗེས་ལ་ད་དཔེར་ན་གཅིག་དེ་ལ་ཡང་གཅིག་གཟིགས་གར་ཕེབས་མཁན་རེད། དམིགས་བསལ་ད་རྒྱ་གར་ཡུལ་སྐོར་སྤྲོ་འཆམ་པ་མང་པོ་ཡོད་དུས། དེ་ཚོ་ཡང་ཅིག་ཁོ་རང་ཚོ་ལ་སྐུ་ངལ་འཕྲད་ཀྱི་གནས་སྟངས་དེ་འདྲ་བྱུང་ཡོད་ན། ཐོག་མར་ད་ལོ་ཉི་ཤུ་རྩ་གཉིས་གོང་གི་ཅིག་ད་ངས་ཅིག་གདེང་ཚོད་ཆེན་པོའི་ཐོག་ནས་ཞུ་ཐུབ་ཀྱི་མི་འདུག་ཡིན་པ་ཡིན་ན་ཅིག་ག་ཞུ་དགོས་རེད་ད་ལྟ་ཉེ་ཆར་ལོ་བཅུའི་ནང་ལོགས་ལ་གལ་སྲིད་ད་ཅིག་ང་ཚོ་གི་ཕྱི་མིག་ཅིག་བལྟས་པ་ཡིན་ན། དེ་ནང་ལོགས་ལ་ཅིག་གི་དེ་ལ་ཕལ་ཆེར་ཨ་ནི་སྐུ་ངལ་བྱུང་རྒྱུ་དེ་འདྲའི་དམིགས་བསལ་དེ་འདྲ་བྱུང་མི་འདུག་གང་ཡིན་ཞུ་ཡོད་ན། ད་ཆ་འདི་སྙེད་ཀྱི་ང་ཚོ་ད་ལྟ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ཉེ་འགྲམ་དུ་ཡོད་པའི་འགྲེམས་སྟོན་ཁང་འདི་ཅིག་ད་གཙུག་ལག་ཁང་གི་ཉེ་འགྲམ་དུ་ཡོད་དུས་ཨ་ནི་ཡུལ་སྐོར་སྤྲོ་འཆམ་པ་དང་བོད་རིགས་ཡོངས་ཀྱིས་ཅིག་མཐོང་ཆོག་ཆོག་དང་ཡོང་ཆོག་ཆོག་དང་ཨ་ནི་ཅིག་ག་ཞུ་དགོས་རེད་ཡོང་ཡ་ལ་སྐུ་ལས་དེ་འདྲའི་དམིགས་བསལ་ཅིག་མེད་པ་འདྲ་བོ་ཆགས་བསྡད་ཀྱི་འདུག་ད་ད་ལྟ་ང་ཚོ་གི་འགྲེམས་སྟོན་ཁང་གསར་པ་དེ་ད་གངས་སྐྱིད་ལ་རྟེན་གཞི་བྱས་པ་དེ་ལ་དངོས་གནས་ང་ཚོ་ཅིག་ག་ཞུ་དགོས་རེད་ད་མི་མང་གི།

ཧ་ལམ་སྐར་མ་ལྔ་སྐར་མ་བཅུ་ལས་མང་བ་བཞུགས་མི་འདུག་གང་ཡིན་ཞུས་ན་ད་ཅིག་གི་གཅིག་ད་ང་ཚོས་ཅིག་ག་ཞུ་བ་རེད་ས་བབ་སའི་གནས་བབ་གཙོ་ནས་ཅིག་ཞེ་དྲག་ཆེན་པོ་མེད་དུས་ཆུ་ཚོད་ཕྱེད་ཀའི་ནང་ལ་ཚར་ཡ་དེ་འདྲ་ཆགས་བསྡད་ཀྱི་ཡོད་ཡིན་པ་ཡིན་ན་ཡང་ཕ་ཁ་ལ་ཕེབས་མཁན་ཕལ་ཆེར་འདྲ་བོ་གི་ཅིག་ད་གཙུག་ལག་ཁང་དམིགས་ནས་ནི་ཕེབས་སྡོད་མཁན་ཆགས་དུས་འགྲེམས་སྟོན་ཁང་དེ་ལ་ནི་ཅིག་གི་ཁུར་བླངས་ནས་ཕེབས་མཁན་དཔེ་ཉུང་ཉུང་ཆགས་བསྡད་ཀྱི་ཡོད་ཟེར་ཞུ་ཡ་ཡིན་ལོང། ལགས་སོ་ད་འགྲེམས་སྟོན་ཁང་དེའི་དབུ་འབྱེད་གནང་རྗེས་ཟླ་བ་བརྒྱད་འགྲོ་གི་ཡོད་རེད་དེ་འདི་ནང་དཔེར་ན་ཅིག་ད་ཕྱིའི་རྒྱལ་ཁབ་ཀྱི་གནད་ཡོད་མི་སྣ་མང་པོ་ཞིག་ཕེབས་ཡོད་རེད་དམིགས་བསལ་ད་ལྟ་ཨ་རིའི་དམིགས་བསལ་བོད་དོན་འབྲེལ་མཐུད་པ་ལྕམ་ཨ་ཛི་ར་ཛེ་ཡ་མཆོག་དེ་སྔོན་ཕེབས་ཡོད་རེད་དེ་མིན་ཡང་བོད་ཀྱི་བླ་ཆེན་ཁག་མང་དག་ཅིག་ཕེབས་ཡོད་རེད། ད་ད་ལྟ་བར་དུ་ད་ཅིག་རྒྱ་གར་གྱི་ཡང་གནད་ཡོད་མི་སྣ་གལ་ཆེ་བ་ཆེ་བ་འདྲ་བོ་སུ་སུ་ཕེབས་ཡོད་ན།
གནང་རེད་ད་ང་ཚོས་ཕྱི་རྒྱལ་མི་སྣ་ད་གཙོ་བོ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་གི་བཀའ་དྲིན་ལ་བརྟེན་བྱས་ཨ་ནི་ཕྱི་རྒྱལ་མི་སྣ་ཕལ་ཆེར་འདྲ་བོ་གི་ད་གོང་ས་མཆོག་ཕྱི་ལོགས་ཕེབས་ཕེབས་ཀྱི་མེད་སོང་དུས་ཨ་ནི་ཕལ་ཆེར་འདྲ་བོ་གཞུང་འབྲེལ་གྱི་མི་སྣ་ཕལ་ཆེར་ད་ཅིག་གི་ཚུར། དམིགས་བསལ་ང་ཚོ་རྡ་རམ་ས་ལ་ལ་ཕེབས་དགོས་འདྲ་བོ་ཅིག་གི་ནི་དེ་འདྲའི་ཁོ་རང་ཆགས་བསྡད་དུས་ནི་ང་ཚོའི་གངས་སྐྱིད་ནང་ལོགས་ལ་ཅིག་ང་ཚོ་གི་བོད་མིའི་སྒྲིག་འཛུགས་ཀྱི་ངོ་སྤྲོད་ཞུས་ན་ཡི་རེད་ད་ཅིག་དེ་འདྲའི་གི་ནི་འགྲེམས་སྟོན་ཁང་དེ་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་འདུག་ཁོ་རང་ཚོ་ལ་དམིགས་བསལ་ད་ཅིག་གི་ང་ཚོའི་ད་ལྷན་ཁང་བདུན་དང་ནི་ཅིག་ང་ཚོ་གི། དེ་དམངས་གཙོ་ཀ་བ་གསུམ་དང་འདི་ག་ཞུ་བ་རེད་རང་དབང་ཅན་གྱི་སྡེ་ཚན་ལ་སྐོར་སྐྱོད་ཕེབས་པ་ཡིན་ན་དུས་ཚོད་མང་པོ་ཆགས་ཡ་ཅིག་རེད་འདུག་ཡིན་པ་ཡིན་ན་ཁོ་རང་ཚོ་ཆུ་ཚོད་གཅིག་དེ་གལ་སྲིད་ང་ཚོ་འགྲེམས་སྟོན་ནང་བཏང་ན་ཨཱ་ནི་བོད་ཀྱི་གནས་བབ་ཧ་ལམ་ཅིག་གི་ག་ཞུ་བ་རེད་གོ་རྟོགས་ཡག་པོ་ཅིག་འཕེལ་དེ་འདྲ་ཅིག་གི་དེ་སྔ་ང་ཚོའི་བཀའ་ཤག་སྐབས་གོང་མའི་གི་ཅིག་དགོངས་འཆར་དེ་འདྲ་རེད་ཆགས་བསྡད་ཀྱི་འདུག་ད་འདི་དྲི་བ་དེ་གི་ལན་ཅིག་ཞུ་བ་ཡིན་ན་རེད་ད་ལྕམ་ཨུརྫ་ཛེ་ཡ་ད་ཨཱ་ནི་ང་ཚོ།

རེད་ཞོ་ད་དེ་མང་པོ་ཞིག་བྱུང་གི་འདུག་ཡིན་ན་ཡང་ཧམ་པ་ཆེ་དྲགས་ཤོས་དྲགས་ཤོས་འདུག་བ། དེ་འདྲ་ངེད་ཀྱི་ད་ལྟ་ཐད་ཀར་ད་ཁོ་རང་ཚོ་གི་ཚུར་སླེབས་བྱས་ཨ་ནི་ང་ཚོ་ལ་ཞུ་གོ་དེ་འདྲའི་མི་སྣ་གཉིས་ཅིག་བྱུང་སོང། ཨ་ནི་ད་ལྟ་ང་ཚོ་གཙོ་བོ་དེ་རྒྱ་གར་མི་སྣ་ད་ལྟ་ང་ཚོ་ག་ཞུ་བ་རེད་འགྲེམས་སྟོན་ཁང་ལ་ཕེབས་མཁན་ཕལ་ཆེར་འདྲ་བོ་གཅིག་ད་ལྟ། བོད་ཀྱི་དཔེ་མཛོད་ཁང་གི་བརྒྱུད་བྱས་ཨ་ནི་ཁོ་རང་ཚོ་བོད་ཀྱི་དཔེ་མཛོད་ཁང་དེ་ད་ཅིག་གི་ང་ཚོ་རྡ་རམ་ས་ལ་ནང་ལོགས་ལ་ནི་ཅིག་གི་ད་ག་ཞུ་བ་དེ་དེ་ནི་གལ་ཆེན་པོ་ཞིག་སྔོན་མ་ནས་ཆགས་ཀྱི་ཡོད་པ་ཆགས་ཀྱི་འདུག་ཨ་ནི་དེ་སོང་ཙང་དེ་གི་བརྒྱུད་བྱས་ཨ་ནི་ཅིག་གི་ནང་པའི་ནང་པའི་རིག་པ་ལ་སོགས་པ་ནི་བོད་ཡིག་གི་སྐད་ཡིག་སྒང་ལ་ནི་རྒྱ་གར་ཅིག་གི་གཞོན་སྐྱེས་མང་པོ་ཅིག་ལོ་ངས་ད་ལྔ་བཅུའི་གོང་ནས་དེ་ལ་ཡོང་སྡོད་མཁན་དེ་ཆགས་བསྡད་ཀྱི་འདུག་ད་དེ་ཚོ་ཕལ་ཆེ་བ་ཅིག་ད་ལྟ་ང་ཚོ་འགྲེམས་སྟོན་ཁང་ལ་ཨ་ནི་ཚུར་ག་རེ་ཞུ་དགོས་རེད་ཁོ་རང་ཚོ་ད་ལྷན་དུ་དེ་ཕེབས་དུས་ཅིག་གི་ཨ་ནི་དེ་ནས་ཁོ་རང་ཚོ་གི་དངོས་གནས་དམིགས་བསལ་གི་ད་ལྟ་ང་ཚོ་རྒྱ་གར་དང་ཨ་ནི་བོད་པའི་གི་གནའ་རབས་ཀྱི་ལོ་རྒྱུས་ཞུ་རུ་ཨ་ནི་གནའ་རབས་ཀྱི་འབྲེལ་བ་དེ་ཚོ་ཨ་ནི་དེ་ཚོ་ཅིག་གི་ཁོ་རང་ཚོ་གི་ཧ་ལས་པ་ཅིག་ག་རེ་ཞུ་དགོས་རེད་གོ་རྟོགས་ཆེན་པོ་ཅིག་བྱུང་སོང་ཞུ་གི་འདུག་རུ་ཨ་ནི་དེ་དེ་བཞིན། ད་ལྟ་ང་ཚོས་ཐོག་མར་གོང་ས་མཆོག་གི་བཙན་བྱོལ་ལ་འབྱོར་དུས་ཨ་ཅིག་རྒྱ་གར་གྱི་སྲིད་བློན་པན་དྷི་ཇོ་ལ་ནེ་རུ་གྱིས་གཙོས་པའི་གི་ད་ལྟ་ཨ་ཅཱ་རེ་ཀིར་པི་ལ་ནི་དང་དེ་དེ་བཞིན་གཅིག་གི་ག་རེ་ཞུ་དགོས་རེད་གནད་ཡོད་མི་སྣ་གི་མི་ཆེན། ཁག་མང་པོ་ཅིག་གིས་ནི་བོད་པའི་གྱི་ཆོས་དང་རིག་གཞུང་དང་དམིགས་བསལ་སྐད་ཡིག་རྩ་བརླག་མ་འགྲོ་བའི་ཆེད་དུ་ནི་སྐུ་ལས་རབ་དང་རིམ་པ་མང་པོ་ཅིག་གནང་བ་དེ་ཚོ་དེ་ཚོ་མཐོང་དུས་ཁོ་རང་ཚོ་དངོས་གནས་ཁོ་རང་ད་ཅིག་རྒྱ་གར་དེ་བོད་པ་ལ་བཀའ་དྲིན་ཆེན་པོ་ཡིན་པ་དང་ནི་ཅིག་ང་ཚོས་ཀྱི་ད་དོ་ཁུར་མང་བ་བླངས་དགོས་པའི་ཅིག་དེ་འདྲས་ཅིག་གི་ཁོ་རང་ཚོ་གི་ཡང་ཅིག་ཚོར་བ་ཅིག་བྱུང་གི་འདུག་ལབ་ནས་ཞུ་གི་འདུག་རོགས་ཨ་ནི་མཐའ་མ་དེ་ལ་ད་ལྟ་ང་ཚོས་ཀྱི་ཅིག་ཁ་ཤོ་ཚན་པ། བརྒྱད་པ་དེ་ནི་དེང་དུས་ཀྱི་བོད་ལབ་ནས་ཚན་པ་གཅིག་ཆགས་བསྡད་ཡོད། འདི་ནང་ལོགས་ལ་ང་ཚོས་ཀྱི་ག་རེ་ཞུ་དགོས་རེད། ནང་ཚན་གཅིག་འདི་ད་ལྟ་རྒྱ་གར་དང་ད་ཡིན་རྒྱུ་ད་རྒྱ་གར་དང་བོད་ཀྱི་ས་མཚམས་ཞུ་དགོས་རེད་ད་ད་ལྟ་རྒྱ་གར་དང་རྒྱ་ནག་གི་ས་མཚམས་བར་ལ་ནི་ས་མཚམས་ལ་ང་ཚོས་གཞིས་ཆགས་གསར་པ་དེ་འདྲས་རྒྱ་ཅིག་རྒྱ་མི་གིས་བརྒྱབ་བཞག་རྒྱུ་དང་དེ་ལ་ཅིག་རྒྱ་མི་མི་ཁོ་རང་ཚོ་བཏང་བྱས་ཨ་ཕ་གི་ལ་ག་རེ་ཞུ་དགོས་རེད་ད། ཅིག་བསྡད་པ་ཡིན་ན་ཁོ་རང་ཚོ་ལ་དངུལ་ཕུལ་ཡས་དང་དེ་འདྲས་ཅིག་ང་ཚོ་གི་འགྲེལ་བཤད་རྒྱག་བསྡད་ཀྱི་འདུག་ཁོང་ཚོས་དངོས་གནས་ད་ཅིག་དངངས་འཚབ་སྐྱེ་ཡས་འདྲ་བོ་དང་ཅིག་བོད་པའི་གི་གནད་དོན་དེ་གང་མང་ཤེས་ཡས་ཀྱི་དེ་འདྲས་འདོད་པ་ཡོད་རྒྱུ་འདྲ་དེ་འདྲས་ཅིག་ཁོ་རང་ཚོ་གི་ད་ཚོར་བ་ཆེན་པོ་ཅིག་ང་ཚོ་ལ་ཅིག་ག་རེ་ཞུ་དགོས་རེད་བསམ་བློ་བརྗེ་ལེན་ཅིག་གནང་བསྡད་ཀྱི་འདུག་ཅེས་ཞུ་ཡས་ཡིན།
ལགས་སོ་སྟོབས་ལྡན་ལགས་ད་བོད་པའི་གཞོན་སྐྱེས་དཔེར་ན་འགྲེམས་སྟོན་ལ་ཕེབས་པའི་སྐབས་སུ་ད་མང་ཆེ་བ་གཅིག་གི་ཡང་མི་རབས་གསར་པ་ཆགས་བསྡད་ཀྱི་ཡོད་དུས་དེ་སྔ་བོད་ནང་དཔེར་ན་བོད་ནང་གི་གནས་སྟངས་རེད་ནི་དེ་ཚོ་གཅིག་རྒྱུས་མངའ་མེད་དུས་ཡང་འགྲེམས་སྟོན་ནང་བོད་པའི་གཞོན་སྐྱེས་ཚོས་ཀྱི་དུས་ཚོད་མང་ཤོས་ད་ཚན་པ་ག་གི་ནང་བཏང་གནང་གི་འདུག། ད་བོད་པའི་མི་རབས་ཞུ་དུས་ད་རེས་མུ་ནས་ང་ཚོ་གི་ང་རང་ཚོ་གི་སློབ་གྲྭ་ཁག་ཧ་ལམ་ད་ད་ང་ཚོའི།

ང་ཚོས་ད་ལྟ་ག་ཞུ་བ་རེད་ཚན་པ་བཅུ་བ་འདི་གཅིག་ང་ཚོས་བོད་པ་ཡིན་པའི་ཆ་ནས་ལན་ད་གཅིག་གི་ང་ཚོས་ཀྱི་མ་འོངས་པ་བོད་ཀྱི་སོན་རྩ་ལ་ནི་ང་ཚོས་ད་གཅིག་གི་འདས་པའི་ལོ་དྲུག་ཅུ་ནང་ལོགས་ལ་གཟེངས་སུ་ཐོན་པའི་ཀྱི་མི་སྣ་མང་པོ་གཅིག་ང་ཚོས་དེ་ངོ་སྤྲོད་གནང་ཡོད་རེད་ཨན་གློག་ཀླད་བརྒྱུད་ནས་ངོ་སྤྲོད་གནང་ཡོད་རེད་ཨན་དེ་ནས་མཉམ་དུ་ང་ཚོས་ཀྱི་གླུ་གཞས་ཀྱི་ཚན་པ་གཅིག་ཡོད་རེད་ནང་ཚོས་གཅིག་གཅིག་ཆགས་འདུག་ཨན་དེ་ལ་ཡིན་པ་ཡིན་ན་ཡང་ང་ཚོས་ཀྱི་ག་ཞུ་བ་རེད།

ཕར་ཚུར་ད་གཅིག་གི་བསམ་བློ་བརྗེ་ལེན་དང་ད་ལྟ་ང་ཚོས་ག་ཞུ་བ་རེད་ཡང་སྤྱི་ཚོགས་དྲ་ལམ་ཐོག་ནས་ཕར་ཚུར་ཧ་གོ་བ་དེ་ལས་ལོག་བྱེད་འདོད་ཟླ་བ་བརྒྱད་ལམ་ཙམ་འགྲོ་དུས་ཁོ་རང་ཚོ་མང་ཆེ་འདྲ་བོ་ཅིག་དང་པོ་ནས་འདིར་ཡོང་འདོད་ཡོད་པ་དེ་འདྲའི་རང་ཤ་སྟག་ཆགས་འདུག་འདིར་སླེབས་པ་དང་ཁོ་ཚོ་གིས་ད་གཅིག་གི། ཚང་མ་མཉམ་དུ་ད་འབྲེལ་བ་བྱུང་མ་སོང་ཡིན་པ་ནས་ངེད་ཀྱིས་ཁ་ཤས་ཅིག་ག་ཞུ་བ་རེད་ད་ལྟ་སྐོར་སྐྱོད་འགྲེམས་སྟོན་ནང་སྐོར་སྐྱོད་གནང་དུས་ཁོ་རང་ཚོ་གི་ཅིག་འགྲེམས་སྟོན་གྱི་ཕྱི་གི་བཀོད་སྒྲིག་ཅིག་ཡོད་རེད་བ་ད་ཨིན་སྐད་ནང་ལ་ཞུ་བ་ཡིན་ན་ང་ཚོ་གི་ག་ཞུ་བ་རེད Exhibition Design ཞུ་བ་རེད་བ་འདི་ཡི་དངོས་གནས་ཅིག་འཛམ་གླིང་གཅིག་དང་མཚུངས་པ་ཅིག་ནང་ལོགས་ཡར་འཛུལ་བ་དང་ཚོན་ཁྲ་དང་གཅིག་ག་ཞུ་བ་རེད་དེ་ནང་ལོགས་ཀྱི་གློག་གི་སྒྲིག་སྟངས་དང། དེ་ནས་ང་ཚོས་ཀྱི་འཕྲུལ་ཆས་བེད་སྤྱོད་བཏང་སྟངས་དང། དེ་ཚོ་དངོས་གནས་ཅིག་གི་ང་ཚོས་ཀྱི་ད་གནས་ཚད་ཅིག་མཐོ་བོ་ཅིག་སླེབས་ཡོད་པ་དེ་འདྲས་ཁོ་རང་ཚོས་ཀྱི་ངོས་འཛིན་དང་པོ་དེ་གནང་གི་འདུག་གང་ཡིན་ཞུ་བ་ན་ནང་དོན་དེ་ཚོ་མི་ཕལ་ཆེ་ད་ཅིག་ནང་དོན་ཀློག་ཡས་དང་དེ་ཚོ་ཅིག་གི་གཉིས་པ་འདྲ་བོ་ཆགས་ཀྱི་འདུག། ད་འགྲེམས་སྟོན་ཁང་ནང་ལ་དང་པོ་འཛུལ་བ་དང་ཁོ་རང་ཚོ་གི་ཕྱི་གི་དབྱིབས་དེ་ངོ་ནས་ང་ཚོ་ད་ལྟ་ནང་ལ་མ་འཛུལ་གོང་ནས་ཕྱི་ལ་ང་ཚོ་གི་ད་ཅིག་གི་བོད་པའི་གི་པར་མང་པོ་ཅིག་སྦྱར་དུས་འདི་ཡིན་པ་ཡིན་ནའི་ཅིག་གི་ཁོ་རང་ཚོ་གི་སྙིང་རྗེ་མོ་ཅིག་ཅིག་གི་མ་འདྲ་བ་ཞིའུ་ཅིག་ཚོར་རྒྱུ་བྱས་དེ་ནས་ཡར་འཛུལ་བ་དང་ང་ཚོ་གི། ག་ཞུ་བ་རེད་གློག་ཀླད་བརྒྱུད་བྱས་ང་བོད་པ་ཡིན་འདི་ངའི་ལོ་རྒྱུས་ཡིན་ལས་དེ་འདི་ཁོ་རང་ཡང་ཅིག་གི་སྐད་རིགས་འདྲ་མིན་སྣ་ཚོགས་ནས་ནི་ང་ཚོའི་ཅིག་གི་བོད་པ་དོན་དག་ད་ང་ཚོའི་ཅིག་གི་ལུང་པ་མ་འདྲ་བ་སུམ་ཅུ་སོ་ལྔ་ལས་ལྷག་ཙམ་ལ་བོད་པ་ཅིག་གི་ཁ་ཐོར་ནང་གནས་བསྡད་ཡོད་དུས་ཀ་དུས་འདི་ཡང་ཁ་ཐོར་བ་འདི་ང་ཚོས་ཀྱི་ཡང་གཅིག་མཚུངས་ཐོག་ནས་མར་སྟོན་ཐུབ་བ་འདི་ཁོ་རང་ཚོའི་ངོས་ནས་ད་ཁོ་རང་ཚོ་ཡིན་པ་ནའི་ཅིག་གི་བྱང་ཨ་རི་དེ་མར་བཞུགས་དུས་ཨོ་དེ་འདྲའི་གཅིག་གི་བསམ་བློ་ཅིག་འཁྱེར་དུས་ནི་དེ་དངོས་གནས་གཅིག་ཡག་པོ་ཞིའུ་ཅིག་འདུག་ལན་གསུང་གི་འདུག་དེ་ནས་ང་ཚོ་གི་གཅིག་འགྲེམས་སྟོན་ཁང་གི་ནང་དོན་གཙོ་བོ་དེ་ད་གཅིག་གི་ག་ཞུ་བ་རེད། ང་ཚོའི་མི་མང་གི་འགྲེམས་སྟོན་ཡིན་ལས་སྦྱོར་བ་འདི་ལ་ཁོ་རང་ཚོ་གི་མོས་པ་ཞིའུ་ཞིག་གནང་གི་འདུག་གང་ཡིན་ཞུ་བ་ན་ཕྱི་རྒྱལ་རྒྱལ་ཁབ་ནང་ལོགས་ལ་ང་ཚོའི་འགྲེམས་སྟོན་ཆེ་ཆུང་ཕལ་ཆེ་ལ་ནི་བོད་པའི་གི་ནང་དོན་དང་འབྲེལ་བའི་གི་གཅིག་གི་འགྲེམས་སྟོན་སྒྲིག་རྩོམ་བྱེད་རྒྱུ་དེ་འདྲ་ཆུང་ཆུང་ཆུང་ཆུང་དེ་འདྲ་མང་པོ་ཞིའུ་ཅིག་ཡོད་རེད་ཡིན་པ་ཡིན་ནའི་ཕལ་ཆེ་ལ། བོད་པ་རང་གིས་ཁུར་བླངས་བྱས་བོད་པ་རང་གིས་ག་ཞུ་བ་རེད་དེའི་ནང་ལོགས་ལ་ནང་དོན་བཀོད་སྒྲིག་པ་དེ་འདྲའི་དཔེ་ཉུང་ཉུང་རེད་ཕལ་ཆེར་བོད་ཀྱི་ང་ཚོ་དབྱིན་ཇི་དང་མི་རིགས་གཞན་པ་གིས་བྲིས་བཞག་རྒྱུ་ཤ་སྟག་ཆགས་བསྡད་དུས་ད་ལྟ་ང་ཚོ་སྐབས་སུ་བབས་པའི་འགྲེམས་སྟོན་འདི་དངོས་གནས་ང་རང་ཚོ་རང་གིས་ཁུར་བླངས་བྱས་ང་རང་ཚོ་རང་གིས་མི་མང་རེ་རེ་ས་གནས་རེ་རེ་ལ་བཅར་བྱས་ཁོང་ཚོ་ནང་ཅ་དངོས་མཁོ་སྒྲུབ་བྱས་ནས་ཡར་བསྡུས་བྱས་ང་རང་ཚོ་གིས་དངོས་གནས་བདེན་པ་དཔང་རྟགས། གཅིག་གིས་བསྟན་ཐུབ་ཡས་ཀྱི་འགྲེམས་སྟོན་ཆེད་དུ་བཀོད་དུས་འདི་སྔོན་ནས་ཁོ་རང་ཚོ་གིས་ད་གཅིག་གི་ཕུགས་ཐག་རིང་པོའི་གི་བསམ་བློ་གཅིག་བྱས་ཨ་ནི་གཅིག་གིས་ད་ལྟ་ང་ཚོ་འགྲེམས་སྟོན་མ་འདྲ་མང་པོའི་ནང་ལོགས་ནས་ནི་ལོགས་སུ་ཡོད་པ་གཅིག་དེ་འདྲས་གཅིག་གིས་ཁོ་རང་ཚོ་གིས་ད་གཅིག་གི་གཉེར་བོ་ཞིག་གནང་གི་འདུག་ཞེས་ཞུས་ཡིན། ལགས་སོ་སྟོབས་ལྡན་ལགས། ད་ཕྱི་རྒྱལ་བ་དཔེར་ན་གནད་ཡོད་མི་སྣ་དེ་ཚོ་གཟིགས་སྐོར་ཕེབས་པའི་སྐབས་སུ་ད་སྟོབས་ལྡན་ལགས་ཀྱི་དུས་རྒྱུན་ད་དཔེར་ན་འགྲེམས་སྟོན་གྱི་ནང་ཅ་དངོས་དེ་ཚོའི་ཐོག་འགྲེལ་བཤད་སྐྱོན་གནང་གི་འདུག་ད་ཁོ་རང་ཚོའི་དྲི་བ་རེད་དྲི་བ་མང་ཤོས་འགྲོ་ཞིག་ད་ལྟ་བར་དུ་ག་རེ་བཀོད་ཀྱི་ཡོད་ན་ནང་ལོགས་ནས། དྲི་བ་ཅིག་གི་མ་འདྲ་མ་འདྲ་དེ་འདྲ་ད་རེད་ཤག་ཚང་མ་འགྲོ་ཅིག་རོགས་ད་ཅིག་ག་ཞུ་བ་རེད། ཏང་འདི་ངས་ཞུ་བ་ན་ཞིག་རེད་དང་ང་ཚོ་དུས་ཚོད་མང་ཤོས་དེ་དང་པོ་ང་ཚོའི་ནང་ལོགས་མ་འཛུལ་གོང་ནས་ནི་ཅིག་ང་ཚོའི་ས་བཀྲ་དེ་ངོ་སྤྲོད་ཡག་པོ་བྱས་བྱས་ས་བཀྲ་བརྒྱུད་བྱས་ནི་ང་ཚོའི་བོད་ཀྱི་རི་ཆུ་ནི་ཅིག་དགོན་པ་དེ་ཚོ་ཅིག་ག་ཞུ་བ་རེད། བོད་ལ་སྡོད་དགོས་དུས་ཁོ་རང་ཚོ་གི་ད་བསམ་བློ་ནང་ལོགས་ལ་འདི་གཉིས་ལ་ཤར་བཞག་རྒྱུ་དེ་ནི་དེ་མཐོང་མིག་མཐོང་ལག་མཐོང་བྱུང་ཡས་ཅིག་དེ་འདྲས་ཅིག་ང་ཚོ་གི་དུས་ཚོད་མང་ཤོས་ཅིག་དེ་ལ་བཏང་གི་ཡོད།

ཐེངས་འདིའི་ལས་རིམ་མཇུག་བསྡོམས་མ་ཞུས་གོང་གསར་འགྱུར་སྙིང་བསྡུས་ཁག་ཅིག་དོན་གྲུབ་རྣམ་རྒྱལ་ལགས་དང་གུས་མོ་དབྱངས་སྒྲོན་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་མཆོག་གིས་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་ག་ཡ་གནམ་ཐང་དུ་ཕེབས་བསུར་བཅར་གནང་འདུག་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པདྨ་མཁའ་འགྲོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་ག་ཡ་གནམ་ཐང་དུ་ཕེབས་འབྱོར་གནང་ཡོད་པ་དང་སྐབས་དེར་ཕེབས་བསུར་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་དང་ཡང་ཀར་མིག་དང་ཨ་དྷི་ཡ་ཏ་མིག་གི་སྤྱི་ཁྱབ་འཇིགས་མེད་དབང་འདུས་མཆོག་གནམ་ཐང་དུ་ཕེབས་བསུར་བཅར་གནང་འདུག།
ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་ནས་ཉེ་ཆར་རྒྱ་ནག་གཞུང་ནས་བོད་དང་ཤིང་ཅང་སོགས་པའི་ནང་ཆོས་དད་རང་དབང་ལ་དམ་དྲག་གིས་བོད་མི་དང་ཡུ་གུར་བའི་ངོ་བོ་རྩ་བརླག་ཏུ་གཏོང་བཞིན་པའི་སྙན་ཐོ་འདོན་སྤེལ་བྱས་ཡོད་ཅིང་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་འབྲེལ་སྲིད་ཇུས་མཚམས་འཇོག་ཡོང་སླད་ཨ་རི་གཞུང་གི་ངོས་ནས་རྒྱ་ནག་ལ་གདོང་ལེན་ཇི་ལྟར་གནང་ཕྱོགས་སྐོར་ཡིག་ཐོག་དྲི་བ་ཞུས་པར་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གི་ཚོགས་གཙོའི་མཚན་ཐོག་ནས་ཨ་རི་གཞུང་གི་ངོས་ནས་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ལ་ཉེས་ཆད་འགེལ་དགོས་པ་སོགས་བཀའ་ལན་གནང་ཡོད་པ་རེད། ཡང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་རྒྱ་ནག་མི་དམངས་ཚང་མ་མཐུན་སྒྲིལ་གྱི་ཐོག་ནས་ཏོག་དབྱིབས་ནད་ཡམས་འགོག་ཐབས་ཀྱི་ལས་དོན་ཐད་ཕྱར་གྲུ་མཉམ་འདེགས་བྱེད་དགོས་ཀྱི་རེད་ཅེས་བརྗོད་འདུག། ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་བླ་ཆེན་ཟུར་པ་པོབ་བྷེ་ནེ་དྲེག་བཅུ་དྲུག་པ་མཆོག་རེས་གཟའ་སྤེན་པའི་ཉིན་དགུང་གྲངས་དགུ་བཅུ་གོ་ལྔའི་ཐོག་སྐུའི་འཕེན་པ་རྫོགས་ཡོད་འདུག་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་ལྟེ་གནས་ཝེ་ཏི་ཀན་གྱི་མགྲིན་ཚབ་པ་མེ་ཐེའུ་བྷྲུ་ནི་ལགས་ཀྱིས་སྤྱི་བསྒྲགས་ཤིག་སྤེལ་བ་བརྒྱུད། རེས་གཟའ་སྤེན་པའི་སྔ་དྲོ་ཕྱག་ཚོད་དགུ་དང་སྐར་མ་སུམ་ཅུ་སོ་བཞིའི་ཐོག་བླ་ཆེན་ཟུར་པ་བྷེ་ནེ་དྲེག་མཆོག